ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་ཚེས་གཅིག་རེས་གཟའ་པ་སངས་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནེ་དར་ལནཌ་ནང་གི་གཞུང་འབྲེལ་འཚམས་གཟིགས་ལེགས་པར་གྲུབ་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་རོབ་རྩིས་བྱས་ན་གྲྭ་བཙུན་ཁྱོན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་སློང་གི་སྡོམ་པ་འབོག་ཆོག་མཛད་ཡོད་པའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང། ཁམས་སྡེ་དགེ་ཁུལ་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ཆེད་དུ་ས་གནས་ཀྱི་བོད་མི་རྣམས་གནས་སྤོ་སོགས་ཀྱི་དཀའ་ངལ་འཕྲད་བཞིན་པར་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མི་རྣམས་ཀྱིས་སྨོན་ལམ་གསུང་འདོན་དང་རྒྱ་ནག་ལ་ངོ་རྒོལ་གྱི་གོམ་བགྲོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པའི་སྐོར་དང། དམིགས་བསལ་ལེ་ཚན་ནང་ཨ་རིས་རྟེན་གཞི་བྱས་པའི Freedom Houseའམ་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་འཛམ་གླིང་ནང་གི་རང་དབང་གནས་བབ་སྙན་ཐོ་བཏོན་པའི་ནང་དུ། རྒྱལ་ཁབ་དང་ས་ཁུལ་གྲངས་ཉིས་བརྒྱ་བཅུ་ནས་བོད་ནི་ཆབ་སྲིད་དང་སྤྱི་ཚོགས་ཀྱི་རང་དབང་ཆེས་སྡུག་ཤོས་དེ་ཡིན་པ་མ་ཟད་དེ་སྔར་ལས་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་དང་ལྷག་པར་དུ་བོད་པའི་ཕྲུ་གུ་རྣམས་བཙན་དབང་གིས་རྒྱ་ནག་གཞུང་གི་གཏན་འཇགས་སློབ་གྲྭར་གཏོང་བ་བཅས་ནི་བློ་འཚབ་སྐྱེ་གཞི་ཡིན་པ་གསུངས་པའི་སྐོར་དང། དེ་ནས་བཅར་འདྲིའི་ལེ་ཚན་ནང་འདི་ཟླའི་ཚེས་ཉི་ཤུ་རྩ་བདུན་ཉིན་ཧྥ་རན་སི་ནང་རང་དབང་དང་དམངས་གཙོ། འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་ཚོས

ནེ་དར་ལེན་བོད་རིགས་སྤྱི་མཐུན་ཚོགས་པ་བཅས་ཟུང་འབྲེལ་གྱིས་གོ་སྒྲིག་ཞུས་པ་ཞིག་ཡིན་ཞིང། སྲིད་སྐྱོང་མཆོག་གིས་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་སྐུ་ཚབ་རྣམས་ཀྱིས་བོད་ཀྱི་རྩ་དོན་ཐོག་ལ་ལྷག་བསམ་རྣམ་དག་གིས་མུ་མཐུད་ནས་རྒྱབ་སྐྱོར་གནང་བར་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུས་གནང་འདུག་གཤམ་ལ་ཞིབ་ཕྲའི་སྲིད་སྐྱོང་མཆོག་གི་འཚམས་གཟིགས་སྐོར་ལ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་དྲུང་ཆེ་ཆོས་ལྡན་ལགས་སུ་འདི་ག་རླུང་འཕྲིན་ཁང་གིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། དྲུང་ཆེ་ཆོས་ལྡན་ལགས་ལ་བཀའ་འདྲི་ཞུ་ཡ་དེ་སྲིད་སྐྱོང་ཐོག་མར་ཕ་གིར་ཚེས་པ་ཉི་ཤུ་བདུན་ལ་ཕེབས་ནས་མཛད་རིམ་འདི་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་སྔོན་ལ་ཡ། ད་ནག་ད་ཉེ་ཆར་དུས་ཚོད་ཐུང་ཐུང་ཅིག་གི་ནང་ལོགས་ལ་ང་ཚོ་དེ་ནས་དོན་གཅོད་ནས་འདུག་སེ་བཀའ་གནང་བཀའ་མངགས་གནང་བྱས་ནས་འདི་སྤྱི་ཚོགས་ཀྱིས་གོ་སྒྲིག་དེ་ནས་བྱེད་ཐུབ་ཀྱི་རེད་པས་སོགས་འདུག་སེ་གསུང་གནང་སོང་ནས་ང་ཚོ་གི་ངོས་ནས་ང་ཚོས་ད་དུས་ཚོད་ཐུང་ཐུང་དང་གྲ་སྒྲིག་པོ་བྱེད་ཡག་གི་དུས་ཚོད་ཞེ་དྲག་མི་འདུག་དེ་ཡིན་ན་ང་ཚོའི་ངོས་ནས་གང་ཡོང་ཅི་ཡོང་ཅི་ཡོད་སོགས་སྒྲུབ་སྲོལ་ཞིག་ཡིན་ང་ཚོ་འདྲ་བོ་ཡིན་ནའང་ཐང་གྲགས། བོད་རིགས་ཚོགས་པའི་གི་སྐབས་བདུན་པའི་གི་རྒྱུན་ལས་ད་ལྟ་ཡར་གསར་པ་ཁམས་ཚ་ཚེ་ཁ་སང་ལོ་གསར་ཁ་ཐུག་ལ་རྩིས་སྤྲོད་རྩིས་ལེན་བྱས་ཚ་ཚ་རེད། དེ་དང་འབྲེལ་བའི་གི་ལས་ཀ་འདྲ་བོ་མང་པོ་བྱས་ཅིག་མཐོང་ཅིག་དུས་ཚོད་ཐུང་ཐུང་ཅིག་གི་ནང་ལ། ཨེམ་ཏེ་ཚ་ཁྲི་ལ་ཚ་བོ་འདྲ་ཅིག་ཆགས་ཅིག་ནས་ཅིག་ཆགས་སོང་ཡིན་མིན་ལས་ང་ཚོའི་ངོས་ནས་གང་ཡོང་ཅི་ཡོང་བྱེད་ཀྱི་འདུག་ཚེ་ཨ་ནེ་ཅིག་གི་ནེ་དར་ལནཌ་གི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཨ་ནེ།

དེ་དཀྱིལ་ལ་སྲིད་སྐྱོང་ནས་གཏམ་བཤད་གནང་སོང་མི་མང་ལ་བཀའ་སློབ་གནང་འོ་འདུག་སེ་ཨ་ནེ་ཐ་མ་དེ་ལ་དྲི་བ་དྲིས་ལན་བྱས་མི་མང་ངོས་ནས་ཨ་ནེ་ཅིག་ང་ཚོའི་ངོས་ནས་གང་ཡོད་ཅི་ཡོད་ཡག་པོ་བྱས་སོང་ངའི་བསམ་པ་ལ་དཔེ་ཡག་པོ་བྱུང་སོང་དེ་ནས་ལྟ་བུ་བྱུང་སོང་དེ་ནས་ཐ་མ་དེ་ལ། ད་ལྟ་ང་ཚོའི་གི་འདིར་ལས་རིམ་ཅིག་ཡོད་རེད་ད་ལྟ་བོད་རིགས་ཚོགས་པའི་གི་སློབ་གྲྭ་ཐོན་ཐོན་པའི་སློབ་མ་ཁག་ཅིག་དང་དེ་ནས་རྒྱུན་ལས་ཟུར་པ་དེ་གི་ལ་ཕྱག་རྟགས་གནང་ཡག་དེ་འདྲའི་ཅིག་གོ་རིམ་ཞིག་ཡོད་རེད་འོ་དེ་གི་དེ་སྲིད་སྐྱོང་ལགས་ཕྱག་ན་མ་གནང།

བོད་ནང་གི་ཛ་དྲག་གི་གནས་སྟངས་དེ་ལ་གནས་གཅིག་ཆབ་སྲིད་ཐོག་ནས་ལས་འགུལ་གཙོ་བོ་སྤེལ་ཡག་ཆེད་ཀྱི་ཐོག་ལ་འདུག་སེ། དཔལ་འབྱོར་གྱི་ཐོག་ནས་ཡིན་ན་རེད་ལས་འགུལ་སྤེལ་ཡག་ཡིན་ན་རེད་འདུག་སེ་འགན་གཙོ་བོ་བཞེས་གནང་མཁན་དེ་འདྲའི་ཚོགས་པ་དེ་རེད་བསྡད་ཤག་དེ་ལ་ད་ལྟ་ད་ལྟའི་ཆ་ལ་དེ་ཡི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་འགན་འཛིན་དེ་ནི་ད་ལྟ་བཀྲས་མཐོང་དབང་པོ་ལགས་ཆགས་དེ་ར་ཨ་ནི་ནེ་ཏར་ལན་དུ་ནང་ལོགས་གི་ད་ལྟ་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་གྱི་ར་དེ་གི་ཚོགས་གཙོ་དེ་ཨ་ཅག་ཚེ་རིང་བྱམས་པ་ཆགས་དེ་རེད། ཁོང་འདྲ་བ་ཡིན་ན་ད་ག་ནང་བཞིན་རེད་ང་ཚོ་དེ་ས་གནས་བོད་རིགས་མི་མང་གི་བདེ་སྡུག་གི་སྐོར་ཡིན་ན་རེད་ལས་འགུལ་སྤེལ་ཡག་ཡིན་ན་རེད་ག་དུས་ཡིན་ན་ང་ཚོ་ད་མཉམ་རུབ་བྱས་ནས་ཨ་ནི་གཞུང་འབྲེལ་མི་སྣ་ཐུག་ཡག་དང་ག་འདྲ་ད་བྱིངས་ཀྱི་བདེ་སྡུག་གི་ང་ཚོ་བོད་ཀྱི་བདེ་སྡུག་སྐོར་ཡིན་ན་མང་ཆེ་ཡག་དེ་ད་དེ་ཚོགས་པ་གསུམ་དེ་མཉམ་འབྲེལ་ཐོག་ནས་འདུག་སེ་བྱེད་ཀྱི་ཡོད་དེ་མ་གཏོགས་ང་ཚོ་ས་གནས་ལ་ད་ལྟ་གཞན་པ་ཡང་ང་ཚོ་གཅིག་བོད་པའི་ནང་ལོགས་ལ་ད་ལྟ་གཞོན་ནུ་ཟེར་འདྲ་ད་བུད་མེད་དང་དེ་ནས་ཆོལ་ཁ་གསུམ་སོ་སོ་གི་སྐྱིད་སྡུག་ཚོ་དང་ཐུ་མི་ཡོད་ར་ད་ལྟའི་ཆ་ལ་ང་ཚོ་ས་གནས་ལ་འདུག་སེ་མི་དགའ་བ་ཆེ་ཆེ་བོད་རིགས་ཚོགས་པ་རང་གི་ཐུགས་འགན་བཞེས་དེ་དང་མཉམ་དུ་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ད་འོ་འདུག་སེ་ཚོགས་པ་གསུམ་གྱི་འདུག་སེ་བྱེད་ནས་ས་གནས་དེ་ཆེ་ཆེ་ད་ལྟ་བར་དུ་འོ་འདུག་སེ་བྱེད་ནས་ཚགས་ཚུད་པོ་བྱེད་ནས་བསྡད་ཡོད་རེད་ལགས། ལོ། ད་ལྟ་ང་ཚོའི་གནས་ཚུལ་ནང་བཤད་ཡ་བྱས་པ་ན་སྲིད་སྐྱོང་མཆོག་གིས་ཚེས་པ་ཉི་ཤུ་བདུན་ཉིན་ག་ད་ལྟ་ཅིག་ཉིན་གུང་གསོལ་ཚིགས་གནང་པའི་ཨ་ད་ཅིག་འབྲེལ་བ་བཙུགས་པའི་ཐོག་ནས་ཡང་ཅིག་མཇལ་འཛོམས་ཅིག་གནང་ཤག་དེ་ག་རེ་ཡིན་ན་ལོ།
ད་ལྟ་དེ་ཚེས་ཉི་ཤུ་རྩ་བརྒྱད་དེ་ས་གནས་ནེ་ཏར་ལན་ཏི་གི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ད་ལྟ་ཨ་ཅག་ཚེ་རིང་བྱམས་པ་ཁོང་གིས་གོ་སྒྲིག་གནང་བྱས་ནས་ད་ལྟ་ཆོས་ཚོགས་ཁག་གི་མི་སྣ་དང་ཡང་དེ་ནས་དམིགས་བསལ་མི་སྣ་ག་ལ་གང་འཚམ་ཅིག་ཁོང་གི་འདུག་སེ་གདན་འདྲེན་ཞུས་ནས་གོ་སྒྲིག་གནང་བྱས་ནས་ཕ་གི་ཨ་ནེ་གསོལ་ཚིགས་དང་མཉམ་དུ་ལ་འོ་འདུག་སེ་ཅིག་ཐུག་འཕྲད་ཅིག་འོ་འདུག་སེ་བྱུང་ཤག། ནོ་སེ་ནོ་སེ། ཨ་ནེ། ད་སྲིད་སྐྱོང་གིས་ད་རིང་ནེ་ཏར་ལན་ལ་ཡར་འབྱོར་གནང་རྗེས་ཨ་ནེ་གཅིག་གིས་བོད་རིགས་མང་ཚོགས་ལ་ཡང་གཏམ་བཤད་གནང་ཡ་ད་དེ་ཚོ་གཙོ་བོ་ནང་དོན་དེ་ག་རེ་ཅིག་གནང་ཡོད་ན། ད་གཙོ་བོ་དེ་ག་རེ་རེད་ཟེར་ན་ང་ཚོ་འདི་རེད་བོད་དོན་དྲིལ་བསྒྲགས་བྱེད་རྒྱུ་སྐོར་ཆ་ཚང་དང་ཡིན་ན་གནང་གི་ཡོད་ད་གཙོ་ད་གཙོ་བོ་གཙོ་བོ་དེ་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་བོད་འདི་རང་བཙན་གཙང་མའི་གི་རྒྱལ་ཁབ་ཡིན་པའི་གི་འགྲེལ་བཤད་གཙང་མ་ཅིག་བྱེད་དགོས་ཅེས་དང་ཨ་ནེ་ད་ག་ནང་བཞིན་གྱི་ད་ལྟའི་གི་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་ད་ང་ཚོ་འབྲེལ་མོལ་བྱེད་ཡག་གི་ཐབས་ཤེས་ག་འདྲས་ཅིག་ད་ལྟ་བར་དུ་ག་འདྲས་ཅིག་གནང་དགོས་ཀྱི་མེད་ང་ཚོའི་ངོས་ནས་ག་རེ་བྱེད་དགོས་ཀྱི་མེད་དེ་སྐད་དུ་བྱེད་ཀྱི་ད་ལྟ་གཙོ་བོ་གར་དང་ཨ་རི་གི་གྲོས་ཚོགས་འོག་མའི་ནང་ལོགས་ལ་གྲོས་འཆར་ཅིག་གི་འདུག་སེ་བྱས་ནས་གཏན་འབེབས་གནང་ཐུབ་པ་བྱུང་ཡོད་ར་ད་ད་ལྟ་གྲོས་ཚོགས་གོང་མ་ནང་ལ་ཡར་འགྲོ་དེ་ནས་རིམ་པས་རིམ་པས་བྱས་ཡ་གི་ནས་རྒྱབ་སྐྱོར་ཐུབ་པ་ཡིན་ན་ད་ལྟ་ཨ་རི་སྲིད་འཛིན་གྱི་མཚན་རྟགས་དེ་བྱུང་བ་ཡིན་ན་དེ་ཁྲིམས་སུ་ཆགས་ཡོད་པ་ཡིན་ས་དེ་ཚོ་དེ་ནས་ད་ལྟའི་བཀའ་ཤག་གི་ད་ཆབ་སྲིད་ལས་འགུལ་ནང་ལོགས་ནས་ལས་འགུལ་གཙོ་བོ་ཡིན་གྲུབ་འབྲས་ཆེ་ཡག་ཤོས་ར་ད་དེ་འདྲའི་ཡིན་སྐོར་དང་དེ་ནས། ཨ་དུང་སི་ཏོ་ཏོ་དེ་ལྟར་ང་ཚོ་ག་རེ་བྱས་ན་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནེ་ང་ཚོ་ཚང་མ་གི་དབུ་མ་ཡིན་ན་རེད་རང་བཙན་ཡིན་ན་རེད་ཚང་མ་གི་རྩོད་ཡ་དེ་ཨ་ནེ་ལོ་རྒྱུས་ཀྱི་གནས་བབ་ཀྱི་ཆ་ནས་བོད་དེ་རང་བཙན་གཙང་མ་ཡིན་པ་དང་ཨ་ནེ་ད་འདྲའི་གི་མ་འོངས་པ་ན་ད་ང་ཚོ་ག་རེ་བྱེད་མ་བྱེད་ཟེར་ཡ་དེ་ཨ་གཙོ་བོ་ང་ཚོའི་ཆ་ལ་ཡོད་མ་རེད་དེ་ཡིན་ནའི་ལེ་ད་ང་ཚོ་མཐུན་ལམ་རྡོག་རྩ་གཅིག་སྒྲིལ་གྱི་སྒོ་ནས་འདུག་ཟེར་ཨ་ནེ་གོམ་པ་མཉམ་གཤིབ་ཀྱིས་འདུག་ཟེར་གོམ་པ་མདུན་སྤོས་བྱས་ནས་འགྲོ་དགོས་ཡ་འོ་འདུག་ཟེར་བཀའ་སློབ་གནང་སོང་ལ།

ད་དེ་ནས་བྷར་སིལ་ལ་ཡ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ནས་རྩ་ལྔ་བར་དུ་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་འཚོགས་པའི་རྗེས་ལ་ཡ། འདིའི་ཉེ་འགྲམ་ས་གནས Huy ལ་ཡ་ཕྱི་དྲིལ་བཀའ་བློན་དང་དྲུང་ཆེ་གི་དབུ་བཞུགས་ཐོག་ནས་ད་དེ་དོན་གཅོད་ཀྱི་ཚོགས་འདུ་ཞིག་ཚོགས་གནང་སོང་ཚེས་ཉི་ཤུ་རྩ་བདུན་ནས་རྩ་དགུ་བར་དུ། འདིའི་སྐབས་ལ་ཡང་ད་དོན་གཅོད་བཅུ་གསུམ་ཡོད་ས་ནས་ད་དོན་གཅོད་བཅུ་གཉིས་དང་ད་དེ་འདྲའི France འབྲེལ་མཐུད་པ་ལས་ཁུངས་ནས་ད་དེ་འདྲ་བྱས་རྗེས་ཉིན་གསུམ་གྱི་ཚོགས་འདུ་དེ་ལེགས་གྲུབ་བྱུང་སོང་ད་ཉིན་གཉིས་ཀྱི་རྩིས་གཞི་དེ་གཅིག་ཆབ་སྲིད་དང་ལས་དོན་ཐོག་ལ་ཡང་ཚོགས་འདུ་ཚོགས་ཡ་རེད་དེ་ནང་བཞིན་ཉིན་གཅིག་ཅིག་ད། དོན་གཅོད་ཚོ་ལ་ཡང་བོད་ཀྱི་ཆབ་སྲིད་ཀྱི་གནད་དོན་ཐོག་ལ་ཡང་ད་ཕྱིའི་རྒྱལ་ཁབ་ཁག་ལ་ཡང་འབྲེལ་བ་གནང་སྟངས་ཀྱི་ཐོག་ནས་ད་དབྱིན་ཇི་ནང་ཞུས་པ་ཡིན་ན Diplomatic Training གི་ཚོགས་འདུ་བྱས་རྗེས་ད་ཉིན་གསུམ་གྱི་ཚོགས་འདུ་དེ་ད་ད་རིང་དེ་ཚེས་ཉི་ཤུ་རྩ་དགུ་ལ་ཡང་ལེགས་གྲུབ་བྱུང་སོང་བྱས་རྗེས་ཞུ་ཡ་ཡིན།
ད་ལྟ་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇམ་གྱི་རྒྱལ་ས་བྷར་སིལ་ནང་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་མཇུག་སྒྲིལ་བའི་སྐབས་དང་བསྟུན། ཕྱི་དྲིལ་བཀའ་བློན་དང་དྲུང་ཆེ་དབུ་བཞུགས་ཐོག་ཕྱི་དྲིལ་ཁྱབ་ཁོངས་སྐུ་ཚབ་དོན་གཅོད་རྣམ་པའི་ཚོགས་འདུ་འཚོགས་པ་རེད། སྐབས་དེར་དོན་གཅོད་རྣམས་མ་འོངས་ལས་དོན་གནང་ཕྱོགས་དང་སོ་སོའི་ཁྱབ་ཁོངས་ཕྱིའི་རྒྱལ་ཁབ་ཁག་ལ་བོད་དོན་དང་འབྲེལ་བའི་འབྲེལ་བ་གནང་སྟངས་སོགས་ཀྱི་གོ་བསྡུར་གནང་ཡོད་པ་རེད་འདུག། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཚོགས་འདུའི་དབུ་འབྱེད་སྐབས་བོད་མིའི་སྒྲིག་འཛུགས་ཀྱི་གལ་གནད་ཆེ་བའི་ལས་དོན་ཁག་ངོ་སྤྲོད་དང། ལྷག་པར་ཆབ་སྲིད་ཀྱི་ལས་དོན་གཙོ་བོ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་འོག་ནས་རྒྱ་ནག་གཞུང་དང། བོད་རྒྱ་འབྲེལ་མོལ་བསྐྱར་གསོ་བོད་རྒྱའི་རྩོད་རྙོག་གཙང་སེལ་ཡོང་བ་བྱ་རྒྱུ་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་མཚོན་པའི་རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་རིག་གཞུང་རྩ་མེད་བཟོ་བའི་སྲིད་བྱུས་ལག་བསྟར་བྱེད་བཞིན་པ་རྣམས། འབྲེལ་ཡོད་རྒྱལ་ཁབ་སོ་སོའི་ནང་གི་གནད་ཡོད་མི་སྣ་ཁག་ལ་འགྲེལ་བརྗོད་ཀྱིས་བོད་དོན་ཐོག་རྒྱབ་སྐྱོར་འཚོལ་རྒྱུ་དེ་ཡིན། ད་ཐེངས་ཀྱི་ཚོགས་འདུར་སྐུ་ཚབ་དོན་གཅོད་བཅུ་གཅིག་དང France འབྲེལ་མཐུད་པ་ལྷོ་ཨ་ཧྥི་རི་ཀའི་ལྟ་གྲུབ་དགེ་རྒན་ཕྱི་དྲིལ་དྲུང་འཕར་རྣམ་གཉིས Brazil དོན་གཅོད་ཁང་གི་དྲུང་ཆེ་ཕྱི་དྲིལ་རྩིས་པ་བཅས་ཚོགས་བཅར་གནང་ཡོད་འདུག། རྒྱ་ནག་གཞུང་གིས་ཁམས་སྡེ་དགེའི་ཁུལ་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ཆེད་དུ་ས་གནས་བོད་མི་གནས་སྤོས་སོགས་ཀྱི་དཀའ་ངལ་འཕྲད་བཞིན་པར་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མི་རྣམས་ཀྱིས་སྨོན་ལམ་གསུང་འདོན་དང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་གོམ་བགྲོད་ལས་འགུལ་སྤེལ་བའི་སྐོར་ལ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་པའི་གནས་ཚུལ་ཞིག་བསྐྱར་དུ་གསན་རོགས་གནང། རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མི་རྣམས་ནས་དེང་སང་བོད་ཁམས་སྡེ་དགེ་རྫོང་དུ་རྒྱ་གཞུང་གིས་ཆུ་རགས་གསར་རྒྱག་ཆེད་དགོན་གྲོང་གཉིས་ཀྱི་མི་དམངས་ཚོ་བཙན་ཤེད་ཀྱིས་གནས་སྤོས་བྱེད་རྒྱུ། མཚམས་འཇོག་གི་སླད་སྨོན་ལམ་ཚོགས་འདོན་དང་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད། Long live Stop Relocation Stop Relocation། དེ་ཡང་ཉེ་ཆར་བོད་ཁམས་སྡེ་དགེ་འབྲི་ཆུ་ཁུལ་དུ་རྒྱ་གཞུང་གིས་ཆུ་རགས་གསར་རྒྱག་གི་ལས་འཆར་གྱི་ནང་སྡེ་དགེ་རྫོང་ཁོངས་ཀྱི་དགོན་པ་ཁག་དྲུག་དང་གྲོང་ཚོ་གཉིས་ཀྱི་མི་དམངས་རྣམས་ས་གནས་གཞན་དུ་གནས་སྤོས་དགོས་པའི་བཀོད་ཁྱབ་བཏང་བར་བརྟེན་ཐོག་མར་ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ཉིན། སྡེ་དགེ་རྫོང་གི་ལས་ཁུངས་ཨ་མའི་མདུན་བོད་མི་མང་ཚོགས་ནས་ཞུ་འབོད་ཀྱི་ལས་འགུལ་སྤེལ་བར་སོང། འདི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་གཞུང་གི་ཉེན་རྟོག་པ་ཁྱོན་ཆེ་དབོན་པོ་སྟོད་དུ་ཆེད་གཏོང་གིས་དབོན་པོ་སྟོད་དང་ཡེ་ན་དགོན་པ་སོགས་ཀྱི་དགེ་འདུན་པ་དང་བོད་མི་ཁྱོན་གཅིག་སྟོང་ལྷག་འཛིན་བཟུང་བྱས་པར་བོད་ཕྱི་ནང་གཉིས་ཀྱི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་གཞུང་གི་བྱེད་བབ་ལ་ངོ་རྒོལ་དང་བོད་མིའི་དཀའ་སྡུག་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ཞུ་བཞིན་པ་ལྟར་འདི་ཚེས་ཉི་ཤུ་རྩ་བརྒྱད་ཉིན་གྱི་དགོང་དྲོ། འདི་ག་རྒྱ་གར་ལྷོ་ཕྱོགས་སྦལ་ཀུབེ་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་དང་བུད་མེད་ལྷན་ཚོགས་ཟུང་འབྲེལ་གྱི་གོ་སྒྲིག་འོག། གཞིས་ཁོངས་དེའི་ནང་གི་བོད་མི་ལྔ་བརྒྱ་ཙམ་ཞིག་ནས་སྦལ་ཀུབེ་བདེ་སྐྱིད་སླར་གསོའི་གཞིས་ཁོངས་ནས་དབུ་འཛུགས་ཀྱིས། སྦལ་ཀུབེ་ལུགས་བསམ་གཞིས་ཁོངས་བར་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད། སྐབས་དེར་ལས་འགུལ་དབུ་འཛུགས་ཀྱི་མཛད་སྒོའི་ཐོག། སྦལ་ཀུབེ་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ། བྱ་ཉལ་ཚེ་རིང་ལྷ་སྐྱབས་ལགས་ནས་བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་ངོ་སྤྲོད་དང་འབྲེལ། རྒྱ་གཞུང་གི་བྱེད་བབ་ལ་ངོ་རྒོལ་དང་བོད་མིའི་དཀའ་སྡུག་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ཞུ་ཆེད་ལས་འགུལ་འདི་བཞིན་སྤེལ་བ་བཞིན་པའི་འགྲེལ་བརྗོད་གནང་སོང།
ང་ཚོ་ལྷན་ཚོགས་གཉིས་ཀྱི་གོ་སྒྲིག་གི་ཐོག་ནས་ད་རེས་འདི་ལ་ཡང་རྒྱ་ནག་གཞུང་ལ་ཡང་ང་ཚོ་ངོས་ནས་ངོ་རྒོལ་མཐའ་གཅིག་ཏུ་ཡོད་ལབ་པ་དང་མཉམ་དུ་ལ་ཡང་ང་རང་ཚོ་གཞིས་ལུས་སྤུན་ཟླ་རྣམ་པ་ཚོ་ལ་ཡང་ཁྱེད་རང་ཚོ་རྒྱབ་ལ་ཡང་ང་ཚོ་ག་དུས་ཡིན་པ་ནའི་ཡོད་ཅེས་འདི་བརྡ་ལན་ཕུལ་བས་ཀྱིས་ང་ཚོ་འདི་ཐོག་ལ་འདུ་འཛོམས་བྱས་པ་རེད་ཕྱིས་ཀྱི།

པུས་མོ་བཙུགས་ནས་ཞུ་བ་དེ་ན་ཁོང་ཚོས་ཡག་བྱེད་ཀྱི་མི་འདུག་དེ་འདྲའི་བྱེད་དུས་རྩ་ནས་དངོས་གནས་ཁོ་རང་སེམས་ལ་ཚོར་བ་ཞེ་པོ་ཅིག་སླེབས་ཡོང་གི་འདུག་ང་ཚོ་བོད་ག་ས་རྒྱ་གར་ནང་བསྡད་མཁན་མི་མང་དེ་ཚོ་དངོས་གནས་ཆ་བཞག་པ་ན་སོ་སོའི་རང་དབང་ལུང་པར་བསྡད་ཡོད་རེད་བྱས་ཙང་ང་ཚོས་དངོས་གནས་ཁོ་རང་ལ་བལྟས་ན་ད་ཏན་ཏན་ཚུལ་དེ་ལ་རྒྱབ་སྐྱོར་གཙང་མ་ཞིག་བྱས་མ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་ང་ཚོས་གི་བལྟས་ཏེ་ལས་འགན་དེ་འགྲུབ་གི་ཡོད་མ་རེད་བསམ་གི།
ཕྱོགས་མཚུངས་བུ་མོ་བདེ་སྐྱིད་ལགས་ཀྱིས་བརྗོད་པ་བྱས་ན། དེང་སང་བརྡ་འཕྲིན་གྱི་དུས་རབས་འདིར་བོད་ནང་གི་དངོས་ཡོད་གནས་སྟངས་རྣམས་འཛམ་གླིང་མི་དམངས་ནས་ཤེས་རྟོགས་ཡོང་རྒྱུར་ང་ཚོས་ལས་འགུལ་སྤེལ་རྒྱུ། གནད་འགག་ཆེན་པོ་ཡིན་པའི་འགྲེལ་བརྗོད་གནང་བྱུང། བྱས་ཙང། ལས་འགུལ་དེ་འདྲའི་སྤེལ་ཕྱིར་ད་ང་ཚོས་ཀྱི་དེ་འདི་མ་རེད་འདུག་ཕྱིན་པ་ཡིན་ན་ར། ཚང་མ་ཕྱིའི་མི་ཡིན་པ་ཡིན་ན་ཚང་མ་ལ་གོ་རྟོགས་འགྲོ་བ་ཞིག་སྤེལ་ཐུབ་ཀྱི་རེད་བསམ་སོ། བྱས་ཙང་འདི་ནི་གདུང་སེམས་མཉམ་སྐྱེད་ཆེད་དུ་སེམས་ཤུགས་ཆེ་ཞིག་སླེབས་པ་ཡིན། བྱས་ཙང། དེང་སང་དྲ་རྒྱའི་གི་དུས་ཚོད་འགྲོ་བ་ཞིག་ར། ད་ང་ཚོས་ཀྱི་ལས་འགུལ་ག་འདྲའི་བྱས་པ་ཡིན་ནའི་ཁ་པར་བརྒྱུད་བྱས་རེད། ཐད་གཏོང་བརྒྱུད་བྱས།

དེ་ག་ནང་བཞིན་འདི་ཚེས་ཉི་ཤུ་རྩ་བདུན་ཉིན་ཀོ་ལི་གལ་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་ཟུང་འབྲེལ་གྱི་གོ་སྒྲིག་འོག་གཞིས་ཁོངས་དེ་ནང་གི་བོད་མི་ཚོས་སྨོན་ལམ་ཚོགས་འདུ་དང་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། གཤམ་ལ་བསྟན་འཛིན་དཔའ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། མེས་དབོན་གཙུག་ལག་སློབ་གྲྭའི་སློབ་དགེ་རྣམས་ལ་བཙན་བྱོལ་བོད་མིའི་གཞི་རིམ་ཤེས་ཡོན་སྲིད་བྱུས་ལག་བསྟར་བྱེད་ཕྱོགས་ཀྱི་ཟབ་སྦྱོང་གནང་བ་མཇུག་བསྒྲིལ་ཡོད་ཀྱང་ཤེས་རིག་བཀའ་བློན་མཆོག་གིས་མ་འོངས་པར་དེ་འདྲའི་ཟབ་སྦྱོང་གོ་སྒྲིག་གནང་རྒྱུ་གལ་འགངས་ཆེན་པོ་ཡིན་པའི་འབོད་སྐུལ་གནང་འདུག་དེ་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་དང་ཉི་ཤུ་དགུ་ཉིན་གཉིས་རིང་བཞུགས་སྒར་རྡ་རམ་ས་ལའི་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་དགེ་རྒན་རྣམས་ལ་བཙན་བྱོལ་བོད་མིའི་གཞི་རིམ་ཤེས་ཡོན་སྲིད་བྱུས་ལག་བསྟར་བྱེད་ཕྱོགས་ཀྱི་ཟབ་སྦྱོང་ཞིག་གནང་སྟེ་ཕྱི་ཚེས་ཉི་ཤུ་དགུ་ཉིན་ལེགས་པར་མཇུག་བསྒྲིལ་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུ་རེས་གཟའ་པ་སངས་ཉིན་གུང་ཆུ་ཚོད་བཅུ་གཉིས་ཐོག་སྐུ་མགྲོན་གཙོ་བོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཟབ་སྦྱོང་སློབ་ཁྲིད་གནང་མཁན་རྣམས་ལ་མཇལ་དར་གནང་བ་དང་སྦྲགས་ད་རེས་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭས་ཟབ་སྦྱོང་ཞིག་གོ་སྒྲིག་གནང་བར་བསྔགས་བརྗོད་གནང་བ་དང་ཟབ་སྦྱོང་སློབ་ཁྲིད་གནང་མཁན་རྣམས་ཀྱང་འགན་འཁུར་ཡོད་པའི་ཐོག་ནས་ཟབ་སྦྱོང་སློབ་ཁྲིད་གནང་བར་བསྔགས་བརྗོད་གནང་ཞིང། ཤེས་ཡོན་སྲིད་བྱུས་ཀྱི་སྦྱོང་བརྡར་དེ་གལ་གནད་ཆེན་པོ་ཡིན་ཚུལ་ངོ་སྤྲོད་གནང་བ་དང་དགེ་རྒན་རྣམས་ཀྱིས་སློབ་སྦྱོང་དང་བཟང་སྤྱོད་རྣམས་སློབ་གྲྭའི་ནང་ལག་བསྟར་གནང་དགོས་པ་གལ་ཆེན་པོ་ཡིན་པ་དང། སློབ་ཕྲུག་མི་ཚེའི་ནང་དགེ་རྒན་གྱི་ལས་འགན་ཧ་ཅང་གལ་ཆེན་པོ་ཡིན་པ་ལྟར་དགེ་རྒན་རྣམས་ནས་བྱམས་སྙིང་རྗེ་དང་ལྷག་བསམ་རྣམ་དག་གིས་སློབ་ཁྲིད་དང་ལམ་སྟོན་གནང་དགོས་པའི་སྐོར་ནན་བརྗོད་གནང་འདུག་དེ་རྗེས་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་ངོས་ནས། དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ནས་ཟབ་སྦྱོང་ཐོག་ལ་མཐུན་འགྱུར་རོགས་རམ་དང་ཤེས་རིག་བཀའ་བློན་མཆོག་གིས་སློབ་གྲྭའི་ཁོར་ཡུག་གསར་སྐྲུན་ཆེད་དུ་མཐུན་འགྱུར་གནང་བར་ཐུགས་རྗེ་ཞུས་པ་དང། ཟབ་སྦྱོང་དེ་མཉམ་ཞུགས་གནང་མཁན་སློབ་གྲྭའི་དགེ་རྒན་བཞི་བཅུ་ཞེ་ལྔ་རྣམས་ལ་སྔར་བཞིན་མུ་མཐུད་ནས་སློབ་ཁྲིད་ཀྱི་ཕྱག་ལས་ཧུར་ཐག་གནང་དགོས་པའི་འབོད་སྐུལ་ཞུས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཨ་རིར་རྟེན་གཞི་བྱས་པའི Freedom House འམ་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་འཛམ་གླིང་ནང་གི་རང་དབང་གནས་བབ་སྙན་ཐོ་བཏོན་པའི་ནང་རྒྱལ་ཁབ་དང་ས་ཁུལ་གྲངས་ཉིས་བརྒྱ་བཅུ་ནས་བོད་ནི་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་ཆེས་སྡུག་ཤོས་དེ་ཡིན་པ་མ་ཟད་དེ་སྔ་ལས་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་དང་ལྷག་པར་དུ་བོད་པའི་ཕྲུ་གུ་རྣམས་བཙན་དབང་གིས་རྒྱ་ནག་གཞུང་གི་གཏན་འཇགས་སློབ་གྲྭར་གཏོང་བ་བཅས་ནི་བློ་འཚབ་སྐྱེ་གཞི་ཡིན་པ་གསུངས་འདུག་གནས་ཚུལ་རྒྱས་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གཤམ་ལ་སྙན་སྒྲོན་གནང་གི་རེད།

འཛམ་གླིང་ནང་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་གཏོར་བཤིག་གཏོང་མཁན་ཆེས་སྡུག་ཤོས་གྲས་སུ་མིང་འདོན་བྱས་འདུག་ལ། ཡང་བོད་དེ་རྒྱལ་ཁབ་དང་ས་ཁོངས་ཉིས་བརྒྱ་བཅུ་ནང་ནས་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་ཆེས་སྡུག་ཤོས་ཨང་གཉིས་པ་དེ་ཡིན་པར་མངོན་གསལ་གནང་འདུག། དེ་ཡང་ད་རེས་ཚོགས་པའི་ཞིབ་འཇུག་གི་སྙན་ཐོ་འདི་འདོན་སྤེལ་གནང་བའི་ལས་རིམ་ཐོག་བོད་དང་ཧོང་ཀོང་གཉིས་རྒྱ་ནག་ནས་ཐ་དད་ཁག་སོ་སོར་དབྱེ་སྟེ་གྲུབ་དོན་ཁག་གསལ་སྟོན་བྱས་ཡོད་པ་མ་ཟད།

བོད་པའི་ཕྲུ་གུ་ས་ཡ་གཅིག་ཙམ་རྒྱ་ནག་གཞུང་གིས་ཆེད་གཉེར་བྱས་པའི་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་དེ་ཡི་ནང་བོད་ཕྲུག་ཚོ་བཙན་དབང་གིས་བཏང་བ་དང་ཁོང་ཚོའི་རང་དབང་ལ་དོ་ཕོག་ཆེ་གྲས་གཏོང་གི་ཡོད་པ་མངོན་གསལ་གནང་སོང། ལྷག་པར་དུ་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་ཧོང་ཀོང་ནང་གི་བདེ་འཇགས་ལ་ཡང་དོ་ཕོག་ཆེ་གྲས་བཟོ་བཞིན་ཡོད་པ་དང་ཧོང་ཀོང་ནང་གི་དམངས་གཙོ་དོན་གཉེར་བ་དང་དེ་བཞིན་རྒྱ་ནག་དམར་ཤོག་ཚོགས་པ་དང་ལྟ་ཕྱོགས་མི་མཐུན་མཁན་ལྷག་པར་དུ་གསར་འགོད་པ་མང་དག་ཅིག་འཛིན་བཟུང་བྱས་ཡོད་པའི་གནད་དོན་ཁག་ཅིག་མངོན་གསལ་གནང་ཡོད་པ་རེད། དེ་ཡང་བོད་ནང་རྒྱ་ནག་དམར་ཤོག་ཚོགས་པའི་དབང་ཆ་གཅིག་སྡུད་ཀྱིས་བོད་མིའི་རང་དབང་དང་རང་ཐག་རང་གཅོད་ཀྱི་ཐོབ་ཐང་སོགས་ལ་རྒྱབ་སྐྱོར་བྱེད་མཁན་ཚོར་ཉེས་ཆད་ཚབས་ཆེན་བཏང་བ་མ་ཟད་འདས་པའི་ལོ་བཅུ་ཕྲག་འགའ་ཤས་ནང་བོད་མི་སྟོང་ཕྲག་མང་པོ་ཤེས་ཡོན་སློབ་གསོ་དང་འཛུགས་སྐྲུན་གྱི་ལས་གཞི་འདྲ་མིན་འོག་བཙན་དབང་གིས་གཞིས་སྤོས་བྱས་བཅུག་པ། དེ་བཞིན་བོད་མི་རྣམས་ལ་ཆབ་སྲིད་ཀྱི་དྲིལ་བསྒྲགས་སློབ་གསོའི་བརྒྱུད་བོད་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་རྒྱུའི་རྒྱ་ནག་གི་ཐབས་ལམ་ཞིག་ཡིན་པ་སྙན་ཐོའི་ནང་གསལ་བཤད་གནང་འདུག་རྒྱ་ནག་གཞུང་གིས་བོད་ནང་སྲིད་བྱུས་དེ་ལྟར་ལག་བསྟར་བྱེད་བཞིན་པའི་རྐྱེན་བོད་དེ་ད་ལྟའི་ཆར་འཛམ་བུ་གླིང་ནང་ནས་རང་དབང་ཆེས་སྡུག་ཤོས་ཀྱི་མངའ་ཁུལ་ཞིག་ཡིན་པར་ངོས་འཛིན་བྱས་ཡོད་ལ། སྙན་ཐོའི་ཉམས་ཞིབ་རྣམས་ཕྱོགས་བསྡོམས་ཀྱི་བརྒྱ་ཆ་བསྡུར་བ་ཡིན་ན་བོད་ནང་གི་གནས་བབ་དེ་རྒྱ་ནག་ནང་གི་གནས་བབ་ལས་ཆེས་ཛ་དྲག་རུ་ཡོད་པ་མངོན་གསལ་བྱས་འདུག། དེ་ཡང་ཨ་མི་རི་ཀའི་རང་དབང་ཁང་པས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་གོ་ལའི་ཉམས་ཞིབ་ཀྱི་སྙན་ཐོ་ཐེངས་དང་པོ་བཏོན་པའི་སྐབས་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་བརྒྱད་ནང་ནས་རྒྱལ་ཁབ་བཞི་བཅུ་ཞེ་བཞི་ལ་རང་དབང་ཡོད་པ་གསལ་ཡོད་པ་དང་ལོ་ངོ་ལྔ་བཅུ་ང་གཅིག་རྗེས་གོ་ལའི་ནང་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་ལྔ་ཁོངས་ནས་རྒྱལ་ཁབ་ལྔ་བཅུ་ང་གཉིས་རང་དབང་ལྡན་ཡོད་པའི་ཁོངས་སུ་བཞག་འདུག་འདི་ནི་འཛམ་གླིང་ཁྱོན་ཡོངས་ཀྱི་ནང་རང་དབང་གི་གནས་བབ་སྤྱི་ཡོངས་ནས་ཇེ་སྡུག་ཏུ་ཕྱིན་ཡོད་པ་དང་དམངས་གཙོའི་གནས་བབ་ལ་ཉམས་རྒུད་ཕྱིན་པ་དབྱེ་ཞིབ་བྱས་འདུག། ཨ་མི་རི་ཀའི་རང་དབང་ཁང་པ་ནི་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང། དམངས་གཙོའི་གནས་བབ་བཅས་ཀྱི་ཐོག་ལ་ཉམས་ཞིབ་གནང་མཁན་གྱི་འཛམ་གླིང་ནང་གི་ལྟ་ཞིབ་ཚོགས་པ་གྲགས་ཅན་ཞིག་ཡིན་པ་རེད། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀ་དང་དབྱིན་ཡུལ་རྒྱལ་ཁབ་གཉིས་ཀྱིས་ཧོང་ཀོང་གི་རྒྱལ་ཡོངས་བདེ་འཇགས་ཁྲིམས་གཞི་གསར་པ་ཞིག་བཏོན་ཡོད་པ་དེར་སྐྱོན་བརྗོད་གནང་འདུག་རེས་གཟའ་ལྷག་པའི་ཉིན་ཨ་མི་རི་ཀ་དང་དབྱིན་ཡུལ་གྱི་རྒྱལ་ཁབ་གཉིས་ཀྱིས་ཧོང་ཀོང་གི་ཁྲིམས་གསར་པ་གཏན་འབེབས་བྱས་པ་དེས་དཔལ་འབྱོར་ལྟེ་གནས་ཀྱི་རང་དབང་ལ་ཚོད་འཛིན་བྱེད་ཀྱི་ཡོད་པའི་སྐྱོན་བརྗོད་གནང་འདུག་དེ་ནི་གཙོ་བོ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་དམངས་གཙོའི་དོན་གཉེར་བ་ཚོའི་ངོ་རྒོལ་ཁྲོམ་སྐོར་ཆེན་པོ་ཞིག་བྱུང་བའི་རྗེས་རྒྱ་ནག་གིས་ཁྲོམ་སྐོར་བ་ཚོར་ཉེས་ཆད་ཀྱིས་རྒྱལ་ཁབ་ཁ་བྲལ་རིང་ལུགས་དང། རྒྱལ་ཁབ་ཀྱི་སྲིད་དབང་རྩ་སློག་གཏོང་མཁན་དང་འཇིགས་སྐུལ་རིང་ལུགས་པ་དང་ཕྱིའི་རྒྱལ་ཁབ་ལ་ཕྱོགས་མཐུན་པ་རྣམས་ལ་དམིགས་ཏེ་བཙན་འགེལ་གྱི་ཁྲིམས་གཞི་བཀོད་ཁྱབ་བཏང་བའི་རྗེས་སུ་ཡིན་འདུག་ཧོང་ཀོང་གི་འགོ་ཁྲིད་ཚོའི་གྲོས་འཆར་ནང་དུ་རྒྱལ་ཁབ་ཀྱི་གསང་བ་དང་ཕྱིའི་ཐེ་བྱུས་ཀྱི་མཚན་ཉིད་ལ་གསལ་ཁ་མེད་པ་དེ་ལ་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང་གྲོས་འཆར་དེའི་བརྒྱུད་བསམ་ཚུལ་མི་མཐུན་པ་རྣམས་འཛིན་བཟུང་དང་བཀག་ཉར་བྱ་རྒྱུའི་འཇིགས་སྣང་དང་རྩ་མེད་བཟོ་ཐབས་སུ་བཀོལ་སྤྱོད་བྱེད་ཀྱི་ཡོད་པའི་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ Matthew Miller ཡིས་བསྒྲགས་གཏམ་ཞིག་སྤེལ་འདུག་ཨིན་ཡུལ་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས David Cameron ཡིས་ཧོང་ཀོང་སྲིད་གཞུང་ལ་ཁོང་ཚོའི་གྲོས་འཆར་ཁག་ལ་བསྐྱར་ཞིབ་དང་ཧོང་ཀོང་མི་མང་ལ་དོན་སྙིང་ལྡན་པའི་གྲོས་འཆར་ངོ་མ་ཞིག་བྱེད་དགོས་པའི་འབོད་སྐུལ་གནང་འདུག་ཨིན་ཇིས་རྒྱ་ནག་ལ་ཧོང་ཀོང་རྩིས་སྤྲོད་སྐབས་རྒྱ་ནག་དང་ཨིན་ཡུལ་གཉིས་བར་ཟུང་འབྲེལ་གྱི་སྤྱི་བསྒྲགས་ཤིག་སྤེལ་བའི་ནང་ལོ་ལྔ་བཅུའི་རིང་ཧོང་ཀོང་དམིགས་བསལ་འཛིན་སྐྱོང་ས་ཁུལ་གྱི་གནས་བབ་འོག་རང་སྲིད་རང་སྐྱོང་གི་ཚད་མཐོའི་གནས་བབ་འོག་ཐོབ་ཐང་དང་རང་དབང་ལ་མུ་མཐུད་ལོངས་སྤྱོད་བྱ་རྒྱུའི་འབྲུ་དོན་འཁོད་ཡོད་པ་རེད། དབྱིན་ཡུལ་རྒྱལ་ཁབ་ནི་ཧོང་ཀོང་ལ་རང་དབང་སྲུང་སྐྱོབ་ཐུབ་པའི་འགན་འཁྲི་ཡང་ཡོད་པ་བློན་ཆེན David Cameron ལགས་ཀྱིས་གསལ་སྟོན་གནང་འདུག་ལ་འོན་ཀྱང་ཧོང་ཀོང་ནང་གི་བཅའ་སྡོད་རྒྱ་ནག་ཕྱི་དྲིལ་ལས་དོན་སྐུ་ཚབ་ཀྱིས་དེ་ནི་འགན་འཁྲི་མེད་པའི་ཉེས་འཛུགས་ཀྱི་བསྒྲགས་གཏམ་ཡིན་པའི་སྐྱོན་བརྗོད་བྱས་འདུག་ཧོང་ཀོང་གི་ལས་བྱེད་པ་ཚོས་གྲོས་འཆར་བཏོན་པའི་ཁྲིམས་འཆར་དེ་རྒྱབ་སྐྱོར་ཤུགས་ཆེ་ཐོབ་པ་དང། དེས་རྒྱལ་སྤྱིའི་ཁྲིམས་ལུགས་ཀྱི་སྔོན་དཔེ་དང་མཐུན་པར་ངོས་འཛིན་བྱས་འདུག། ཨ་མི་རི་ཀ་དང་རྒྱ་གར་རྒྱལ་ཁབ་གཉིས་ཕན་ཚུན་འཇིགས་སྐུལ་རིང་ལུགས་པ་དང་དངུལ་དང་དུག་རྫས་ནག་ཚོང་སོགས་ཀྱི་གནད་དོན་ཐོག་ལ་བཀའ་མོལ་གནང་ཡོད་པ་རེད། དེ་ཡང་རྒྱ་གར་གྱི Express News Service ཟེར་བའི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་གར་དང་ཨ་མི་རི་ཀ་གཉིས་ཕན་ཚུན་འཇིགས་སྐུལ་རིང་ལུགས་པ་དང་དུག་རྫས་ནག་ཚོང་བརྒྱབ་པ་ཁྲིམས་འགལ་གྱིས་མི་གཞིས་སྤོས་བྱེད་པ། དངུལ་ནག་ཚོང་དང་ཁྲིམས་འགལ་གྱིས་བེད་སྤྱོད་བྱེད་པ་སོགས་གཙོས་པའི་གནད་དོན་དེ་དག་ཐོག་ལ་རྒྱལ་ཁབ་གཉིས་པོའི་མཉམ་ལས་བྱེད་ཕྱོགས་ཀྱི་ཐབས་ལམ་ནུས་པ་ཆེ་རུ་གཏོང་རྒྱུའི་ཐད་ལ་ཕྱི་ཟླ་གཉིས་པའི་ཚེས་ཉེར་བརྒྱད་རེས་གཟའ་ལྷག་པའི་ཉིན་རྒྱ་གར་རྒྱལ་ས་ལྡི་ལི་ནང་ཚོགས་པའི་འགན་སྲུང་ཞེས་པའི་གྲོས་མོལ་སྐབས་བཀའ་བསྡུར་གནང་ཡོད་པ་རེད་འདུག་རྒྱལ་ཁབ་གཉིས་པོའི་གྲོས་མོལ་དེའི་ཐོག་ལ། ཨ་མི་རི་ཀའི་གཞུང་གི་ཁྲིམས་ལུགས་ལག་བསྟར་སྦྱོང་བརྡར་བསྟི་གནས་ཁང་དང་རྒྱ་གར་གྱི་སཱར་དཱར་ཝཱ་ལཱབ་བྷའི་པ་ཏེལ་ཞེས་པའི་རྒྱལ་ཡོངས་ཉེན་རྟོག་ཆེད་ལས་ཁང་གཉིས་ཕན་ཚུན་ཁྲིམས་ལུགས་ལག་བསྟར་བྱེད་མཁན་ཚོར་སྦྱོང་བརྡར་སྤྲོད་རྒྱུའི་གྲོས་མཐུན་ཐོག་ལ་མཚན་རྟགས་བསྐྱོན་ཡོད་པ་རེད། ད་དུང་གྲོས་མོལ་དེའི་རིང་ལ་ཨ་མི་རི་ཀ་དང་རྒྱ་གར་རྒྱལ་ཁབ་གཉིས་པོའི་གལ་འགངས་ཆེ་བའི་འཐབ་བྱུས་ཏེ། རྒྱལ་སྲུང་གི་སྲིད་བྱུས་དང་འཇིགས་སྐུལ་དྲག་སྤྱོད་པར་ཁ་གཏད་གདོང་ལེན་བྱེད་བཞིན་པའི་རྒྱལ་ཁབ་གཉིས་ཀྱི་མཉམ་ལས་ཀྱི་ལས་དོན་ཐོག་ལ་བསྐྱར་ཞིབ་དང་གོ་བསྡུར་གནང་ཡོད་པ་དང་དེའི་ཁོངས་སུ་ཕྱོགས་གཉིས་པོས་འཇིགས་སྐུལ་རིང་ལུགས་པར་ཁ་གཏད་གདོང་ལེན་བྱེད་ཕྱོགས་དང་འཇིགས་སྐུལ་དྲག་སྤྱོད་པའི་གཏོར་རྒོལ་གྱི་བྱ་སྤྱོད། དུག་རྫས་ནག་ཚོང་གི་བྱ་སྤྱོད་ཁྲིམས་འགལ་གྱི་བྱ་སྤྱོད་འགྲིམ་འགྲུལ་བདེ་འཇགས་འགན་ལེན་བསྐྲུན་རྒྱུ་སོགས་མཉམ་ལས་ཀྱི་ནུས་པ་ཆེ་རུ་གཏོང་ཕྱོགས་ཐོག་ལ་བཀའ་བསྡུར་གནང་ཡོད་པའི་སྐོར་སྤྱི་བསྒྲགས་ནང་བཀོད་ཡོད་པ་རེད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་ནས་ནང་འདྲེན་བྱས་པའི་སྣུམ་འཁོར་རིགས་ཀྱིས་རྒྱལ་ཁབ་ཀྱི་བདེ་འཇགས་ལ་དོ་ཕོག་བཟོ་ཡི་ཡོད་མིན་ཨ་མི་རི་ཀས་ཞིབ་འཇུག་གནང་བཞིན་འདུག། ཕྱི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཕུར་བུའི་ཉིན་ཨ་རིས་རྒྱ་ནག་ནས་ནང་འདྲེན་བྱས་པའི་སྣུམ་འཁོར་དེ་ཚོས་རྒྱལ་ཁབ་ཀྱི་བདེ་འཇགས་ལ་ཉེན་ཁ་བཟོ་མིན་དང། མ་འོངས་པར་རྒྱ་ནག་ནས་སྣུམ་འཁོར་ནང་འདྲེན་བྱེད་དགོས་མིན་ཐད་ཚོད་འཛིན་བྱ་ཕྱོགས་དང་ལྷག་པར་དུ་རླངས་འཁོར་གྱི་འཕྲུལ་ལས་ཐོག་ལ་དམིགས་བསལ་གྱིས་ཞིབ་འཇུག་གནང་བཞིན་ཡོད་སྐོར་ཨ་རིའི་ཕོ་བྲང་དཀར་པོ་ནས་བསྒྲགས་གཏམ་སྤེལ་འདུག། རྒྱ་ནག་གིས་བཟོས་པའི་སྣུམ་འཁོར་ཁག་གི་ཁ་ལོ་བ་དང་འགྲུལ་མི་རྣམས་ཀྱི་སྒེར་གྱི་གསང་བའི་གནས་ཚུལ་ཕོན་ཆེ་བསྡུ་རུབ་ཀྱིས་སྣུམ་འཁོར་ནང་གི་པར་ཆས་དང་འཕྲུལ་ཆས་ཀྱིས་ཨ་རིའི་འགྲུལ་ལམ་དང་རྨང་གཞིའི་འཛུགས་སྐྲུན་ཁག་པར་ལེན་བྱེད་ཀྱི་ཡོད་སྟབས་དེ་ཚོའི་ཐོག་ཨ་མི་རི་ཀའི་ཚོང་དོན་ལྷན་ཁང་གིས་རྟོག་ཞིབ་ངེས་པར་དུ་གནང་དགོས་པའི་སྐོར་ཕོ་བྲང་དཀར་པོས་ནན་བརྗོད་གནང་འདུག་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏིན་མཆོག་གིས་རྒྱ་ནག་གི་སྲིད་བྱུས་འོག་ཨ་རིའི་ཁྲོམ་རའི་ནང་རྒྱ་ནག་གི་སྣུམ་འཁོར་ཚད་ལས་བརྒལ་བ་ནང་འདྲེན་བྱས་པ་ཡིན་ན་དེས་རྒྱལ་ཁབ་ཀྱི་བདེ་འཇགས་ལ་ཉེན་ཁ་བཟོ་རྒྱུ་ཡིན་སྟབས་ཁོང་གི་འཛིན་སྐྱོང་འོག་དེ་འདྲ་མི་ཡོང་བ་གནང་རྒྱུ་ཡིན་པ་གསུངས་འདུག་དེ་ཡང་སྲིད་འཛིན་ཕོ་བྲང་དཀར་པོའི་ལས་བྱེད་པས་གསུངས་ན། ཨ་རི་གཞུང་ལ་ཁྲིམས་ཀྱི་དབང་ཚད་རྒྱ་ཆེན་པོ་ཡོད་པ་དང་རྒྱ་ནག་གི་སྣུམ་འཁོར་གྱིས་རྒྱལ་ཁབ་ཀྱི་བདེ་འཇགས་ལ་ཉེན་ཁ་བཟོ་གཞིའི་བྱ་སྤྱོད་འགོག་ཐབས་ཐག་གཅོད་ག་རེ་གནང་མིན་ད་ལྟ་གསུང་ཡག་སྔ་དྲགས་པ་ཡིན་ལུགས་ཅེས་འགྲེལ་བརྗོད་གནང་འདུག། རྒྱ་ནག་འགྲུལ་འཁོར་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེས་སྣུམ་འཁོར་ཚང་མའི་ནང་རྣམ་དཔྱོད་ལྡན་པའི་འཕྲུལ་ཆས་ཡོད་པའི་ཁྲོད་ནས་དམིགས་སུ་བཀར་ནས་རྒྱ་ནག་གི་སྣུམ་འཁོར་ལ་དམིགས་ནས་ཚོད་འཛིན་བྱས་པ་ནི་དྲང་བདེན་མིན་པར་ལན་འདེབས་བྱས་པ་དང། ཨ་མི་རི་ཀའི་རྒྱལ་ས Washington ནང་ཡོད་པའི་རྒྱ་ནག་གི་གཞུང་ཚབ་ཁང་གིས། སྲིད་འཛིན Joe Biden གྱི་སྲིད་གཞུང་ནས་རྒྱ་ནག་གི་ཚོང་ལས་ཐོག་བཀག་སྡོམ་གསར་པ་བཙན་འགེལ་བྱས་པའི་གྲོས་འཆར་ལ་སྐྱོན་བརྗོད་ཡང་ཡང་བྱས་པ་དང་རྒྱ་ནག་ལ་འཇིགས་སྐུལ་དང་རྒྱུ་མཚན་མེད་པར་རྒྱ་ནག་གི་ཁེ་ལས་ཐོག་དམ་དྲག་བྱེད་བཞིན་པ་དེ་མཚམས་འཇོག་དགོས་པའི་ནན་སྐུལ་བྱས་འདུག།

རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་བར་རོབ་རྩིས་བྱས་ན་གྲྭ་བཙུན་ཁྱོན་ཁྲི་གསུམ་མ་ཟིན་ཙམ་དགེ་ཚུལ་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གཤམ་ལ་སྙན་སྒྲོན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སངས་རྒྱས་ཀྱི་བསྟན་པ་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཡོང་སླད། སྐུ་ངལ་ལྷུར་བཞེས་ཀྱིས་དུས་ནས་དུས་སུ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོགས་བཞིན་ཡོད་པ་ལྟར་ད་ལན་ཡང་བོད་ཤིང་འབྲུག་ལོ་ཡི་བོད་ཟླ་དང་པོའི་ནང་རྒྱལ་ཁབ་ཕྱི་ནང་གི་གྲྭ་བཙུན་བཞི་བརྒྱ་ལྷག་ལ་དགེ་ཚུལ་སློང་གི་སྡོམ་པ་བསྩལ་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཙམ་ནས་ད་བར་ཁྱོན་གྲྭ་བཙུན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་སློང་གི་སྡོམ་པ་འབོགས་ཆོག་མཛད་ཡོད་པ་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྐུ་མདུན་ཡིད་བཞིན་ནོར་བུ་ནས་ད་ལྟའི་བར་དུ་དགེ་ཚུལ་སློང་གི་སྡོམ་པ་གནང་བའི་གྲངས་ཀ་དེ། ད་དགེ་སློང་ཕལ་ཆེར་ཁྲི་གཉིས་བརྒལ་བ་ཆགས་ཡོད་ས་རེད་ཁྲི་གཉིས་ཙམ་ཞིག། ཨ་ནི་དེ་ནས་དགེ་ཚུལ་དེ་ཕལ་ཆེར་དྲུག་སྟོང་ཅིག་ཆགས་འདུག་གྲངས་ཀ་རགས་རྩིས་བྱས་པ་ཡིན་ན་ད་ལྟ་ད་ཇི་མ་ཇི་བྱས་གྲངས་ཀ་ཅི་ནི་མ་མ་འཆུག་པ་ཅིག་བྱས་དེ་ལམ་སང་ཞུ་ཐུབ་ཡ་མི་འདུག་རྩ་བའི་རགས་རྩིས་བྱས་ན་དེ་རེད་འདྲ་བོ་ཅིག་རེད། དེ་ནས་སྐུ་མདུན་ནས་དགེ་སློང་གི་སྡོམ་པ་ཐོག་མ་དེ་རྒྱ་གར་ལ་ཚུར་ཕེབས་ནས་གནང་བ་རེད། མ་གཞི་དགེ་སློང་གི་སྡོམ་པ་གནང་ཡ་དེ་ལ་སོ་སོ་རང་ཉིད་བསྙེན་པར་རྫོགས་ནས་ལོ་བཅུ་ལོན་ཚར་ནས་མ་གཏོགས་གནང་ཡ་ཡོད་མ་རེད་བྱས་རྒྱ་གར་ལ་ཚུར་ཕེབས་ནས་གནང་ནས་ཐོག་མ་དེ་ཝ་ར་ཎ་སི་ལ་དྲུག་ཅུ་ཐམ་པའི་ལོ་ལ་གནང་ཡོད་ས་རེད། འདས་པའི་ཉིན་འགའ་ཤས་ནས་བཟུང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཉིན་རེའི་ནང་དགེ་འདུན་པ་གྲངས་དྲུག་ཅུ་ཙམ་ཡོད་པའི་ཚོགས་ཁག་རེར་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་མུས་ཡིན་པ་བཞིན་འདི་ཚེས་ཉི་ཤུ་རྩ་དགུ་ཉིན་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་ཉི་ཤུ་ཉིན་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་བསྩལ་འདུག་པའི་ཁྲོད་འདི་གའི་རླུང་འཕྲིན་ཁང་ནས་ཧི་མ་ལ་ཡའི་རི་རྒྱུད་ནས་ཡིན་པའི་དགེ་འདུན་པ་ཁག་ཅིག་ལ་བཅར་འདྲི་ཞུས་པར ྋགོང་ས་མཆོག་གི་མཛད་པ་འཕྲིན་ལས་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་ད་སྐབས་འབྲུག་དང་བལ་ཡུལ། Spiti། མོན་རྟ་དབང་སོགས་ཀྱི་ནང་བོད་བརྒྱུད་ནང་བསྟན་ལ་དད་པ་བྱེད་པ་ཙམ་མིན་པར་སློབ་གཉེར་རྒྱ་ཆེར་གནང་མུས་ཡིན་པ་གསུངས་ཀྱི་འདུག། དེ་ཡང་དགེ་སློང་ཡོན་ཏན་བསྟན་འཛིན་ལགས་ནི་འབྲུག་རྒྱལ་ཁབ་ནས་ཡིན་པ་དང་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ནང་པའི་གཞུང་ལུགས་ལ་སློབ་གཉེར་གནང་བཞིན་འདུག་ཅིང་ཁོང་གིས་ད་རེས་གོང་ས་མཆོག་གི་དྲུང་ནས་དགེ་སློང་གི་སྡོམ་པ་ཞུ་རྒྱུ་བྱུང་བ་ནི་སྐྱེ་བ་སྔོན་མ་ཚོགས་བཟང་པོ་བསགས་པའི་འབྲས་བུ་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་གསུངས་ཤིང་ལྷག་དོན་དུ་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་སྐབས་འབྲུག་རྒྱལ་ཁབ་ནང་དུ་ནང་ཆོས་ཟེར་ན་འདོན་པ་འདོན་པ་དང་དད་པ་བྱེད་པ་ཙམ་མིན་པར་ནང་པའི་གཞུང་ལུགས་ཁག་ལ་སློབ་གཉེར་རྒྱ་ཆེར་གནང་མུས་ཡིན་པ་འགྲེལ་བརྗོད་གནང་གི་འདུག། རེད་ལགས་སྔོན་མ་ལྟ་བུ་ཡིན་ན་ང་ཚོ་འདོན་པ་འདོན་ཡ་ལ་སོགས་པ་དང་དེ་འདྲས་སྒང་ལ་མ་གཏོགས་ཅིག་གིས་ང་ཚོ་དེང་སང་དཔལ་ལྡན་ཟླ་བ་གྲགས་པ་དང་དེ་ཚོས་ཀྱིས་བརྩམས་བཞག་པའི་རྒྱ་གཞུང་དེ་ཚོ་ལ་ཡང་ང་ཚོ་དེ་འདྲས་དམིགས་བསལ་གྱིས་དོ་སྣང་ཡོད་མ་རེད་ཡིན་ན་ཡང་དེང་སང་སྐྱབས་མགོན་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གིས་ཡང་བཀའ་སློབ་ཇི་ལྟར་ཕེབས་པ་ནང་བཞིན་གྱིས་ང་ཚོ་འབྲུག་འདི་ལ་ཡང་མཚན་ཉིད་ལྟ་ཡ་དང་དཔེ་ཆ་ལྟ་ཡ་དཔེ་མི་སྲིད་པའི་དར་རྒྱས་ཡོད་རེད་ལ་ལྟ་དང་ལྟ་བཞིན་པ་རེད་ཞུ་ཡ་ཡིན། ཡང་མོན་རྟ་དབང་ནས་ཡིན་པའི་དགེ་སློང་ཐུབ་བསྟན་འཕྲིན་ལས་ལགས་ནས་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ནང་ཆོས་ལ་སློབ་གཉེར་གནང་མུས་ཡིན་པ་དང་ཁོང་གིས་རྒྱུན་དུ་རྒྱལ་བ་རིན་པོ་ཆེ་མཆོག་གི་གསེར་ཞལ་མཇལ་བ་ཙམ་གྱིས་སེམས་ལ་རང་བཞིན་གྱིས་བདེ་བ་ཡོང་གི་འདུག་ཅེས་དང ྋགོང་ས་མཆོག་གི་མཛད་རྗེས་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་ད་ཆ་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་བོད་བརྒྱུད་ནང་བསྟན་ལ་སློབ་གཉེར་གནང་སྟེ་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ལ་ཞབས་འདེགས་སྒྲུབ་མུས་ཡིན་པ་འགྲེལ་བརྗོད་གནང་བྱུང། ད་ལྟའི་ཆར་ཆ་བཞག་ན་བོད་བརྒྱུད་ནང་བསྟན་དེ་ད་ཧི་མ་ལའི་རི་རྒྱུད་སྒང་ལ་དཔེ་ཤུགས་ཆེན་པོ་ཁྱབ་བསྡད་ཡོད་ར། ཨཱ་ནི། དམིགས་བསལ་གྱིས་ད་ག་ལ་བར་ཨཱ་ནི་སྐུ་མདུན་གྱིས་ནམ་རྒྱུན་རྟག་པར་ཨཱ་ནི་གསུང་ཆོས་གནང་བཞིན་པ་ནང་བཞིན་ཨཱ་ནི་ང་ཚོ་ཨཱ་ནི་ཕྱག་དཔེ་གཙོ་བོ་དེ་ཨཱ་ནི་གཞུང་ཆེན་བཀའ་པོད་ལྔ་ལ་ཨཱ་ནི་དོན་གཉེར་སློབ་སྦྱོང་བྱེད་དགོས་ཡ་དང། དེ་འདྲ་སོང་ཙང་སྔ་མ་ཨཱ་ནི་ཨཱ་ནི་ཧི་མ་ལའི་རི་རྒྱུད་སྒང་ལ་ཨཱ་ནི་ཅིག་ཞབས་བརྟན་འགྲོ་བྱེད་དེ་མ་གཏོགས་གཞུང་ཆེན་ལ་སློབ་སྦྱོང་བྱེད་ཀྱི་དེ་འདྲ་མེད་པ་མེད་པར་འགྲོ་ར། ད་དེང་སང་དེ་འདྲའི ྋགོང་ས་མཆོག་གི་བཀའ་དྲིན་ལ་བརྟེན་ནས་དེ་འདྲའི་དགོན་པ་ག་པར་ཡིན་ན་དེ་འདྲའི་ཆགས་བསྡད་པ་དེ། དེང་སང་ཧི་མ་ལའི་རི་རྒྱུད་ལ་དེ་འདྲ་འགྲོ་བཞིན་མཐོང་གི། ཡང་དགེ་སློང་བློ་བཟང་དོན་གྲུབ་ལགས་ནི་ཆུང་དུས་ནས་རྒྱ་གར་བྱང་ཕྱོགས་སི་པི་ཏི་དགོན་པར་བཞུགས་ཏེ་ད་ལྟའི་ཆར་སེར་བྱེས་མཁས་སྙན་གྲྭ་ཚང་དུ་སློབ་གཉེར་གནང་མུས་ཡིན་འདུག་ཅིང་ཁོང་གིས་ད་རེས ྋགོང་ས་མཆོག་གི་དྲུང་ནས་དགེ་སློང་གི་སྡོམ་པ་ཞུ་རྒྱུ་བྱུང་བ་ནི

གཙོ་བོ་ད་གོང་ས་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་བསམ་དྲན་གྱི་འདུག་གོང་ས་སྐྱབས་མགོན་རིན་པོ་ཆེ་བཀའ་སློབ་ཡང་བཀའ་སློབ་གནང་ཨེ་ནས་དེ་ཁོང་ཚོ་དེ་ད་སུ་གར་ད་མང་པོ་གསན་ད་དེ་འདི་གི་རེད་བསམ་དྲན་གྱི་འདུག། གཞན་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལོ་འཆར་ཅན་བོད་ཟླ་དང་པོའི་ནང་དགེ་ཚུལ་དང་དགེ་སློང་གི་སྡོམ་པ་གནང་སྲོལ་ཡོད་ཅིང་དེ་ཡང་བོད་རིགས་ཙམ་མིན་པར་ཐའེ་ཝན་དང་ཀོ་རི་ཡ་སོགས་ཕྱི་རྒྱལ་མི་རིགས་ལ་ཡང་སྡོམ་པ་དེ་གཉིས་གནང་སྲོལ་ཡོད་པ་རེད།

ཐེངས་འདིའི་སྣེ་ཁྲིད་ལེ་ཚན་ནང་འདི་ཟླའི་ཚེས་ཉི་ཤུ་རྩ་བདུན་ཉིན་ཧྥ་རན་སི་ནང་རང་དབང་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོས་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་ཏུ་མྱངས་དང་མྱོང་བཞིན་པའི་མི་རིགས་སོ་སོའི་གནས་བབ་ཐད་ལ་བསྐྱར་ཞིབ་ཞེས་པའི་བརྗོད་གཞིའི་ཐོག་བགྲོ་གླེང་ཞིག་གོ་སྒྲིག་གནང་བའི་ཐོག་ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་ད་ལྟའི་བོད་ནང་གི་རྫ་དྲག་གི་གནས་སྟངས་སྐོར་གླེང་གནང་སྟེ་རྒྱལ་སྤྱིའི་སྤྱི་ཚོགས་ཁྱོན་ཡོངས་ནས་བོད་ཀྱི་རྫ་དྲག་གི་གནས་སྟངས་དེའི་ཐད་དྲང་བདེན་གྱི་ངང་ནས་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་གནང་ཡོད་པའི་སྐོར་དབྱངས་སྒྲོལ་ལགས་ཀྱིས་སྣེ་ཁྲིད་ཞུས་པ་ཞིག་གཤམ་ལ་གསན་རོགས་གནང། France ནང་བསྡད་བཞུགས་ཡུ་རོབ་སྤྱི་འཐུས་སྐུ་ཞབས་ཐུབ་བསྟན་རྒྱ་མཚོ་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་དབྱངས་སྒྲོལ་ལགས། ལགས་འོང་ཐོག་མར་འཚམས་འདྲི་ཞུ་ཡ་དང་ཆབས་ཅིག་ཉེ་ཆར་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་ལ་ཨ་ནེ་ཧྥེ་རན་སི་ཆབ་སྲིད་མི་སྣ་གཉིས་དང་ཨ་ནེ་ཧྥེ་རན་སི་མི་རིགས་ཡིན་པ་ད་གང་ཅིའི་རྒྱ་ནག་དང་བོད་ཀྱི་གནད་དོན་ཐད་ལ་རྒྱུས་མངའ་ཆེན་པོ་ཡོད་མཁན། གཉིས་འདུག་སེ་ཅིག་གདན་ཞུ་གནང་བྱས་ཨ་ནི་བོད་དོན་དང་འབྲེལ་བའི་གནད་དོན་དང་བརྗོད་གཞི་གཙོ་བོ་རེ་འདི་ལྟར་རང་དབང་དང་དམངས་གཙོ་བོད་མིའི་ཐོབ་ཐང་སྲུང་སྐྱོབ་ཚོས་ད་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་ཏུ་མྱོང་དང་མྱོང་བཞིན་པའི་མི་རིགས་སོ་སོའི་གནས་བབ་ཐད་ལ་བསྐྱར་ཞིབ་ཞེས་པའི་བརྗོད་གཞིའི་ཐོག་ལ་འདུག་སེ་ཅིག་བགྲོ་གླེང་གནང་བཞག་བྱས་ཙང་བགྲོ་གླེང་འདི་ལྟར་གནང་དགོས་ཡག་གི་དགོས་པ་རྒྱུ་མཚན་གཙོ་བོ་གཅིག་ག་རེ་ཡིན་ན། ང་རེད་ཨ་ནི་ད་ལྟའི་གོང་དུ་ཁྱེད་གསུངས་པ་ནང་བཞིན་རེད་རྩ་བའི་ཆ་ནས་མཚམས་མཚམས་ལ་ང་རང་ཚོའི་བོད་པ་དང་བོད་དོན་རྒྱབ་སྐྱོར་བ་དེ་ཚོས་སྲང་ལམ་ནང་མར་ཐོན་བྱས་རྔམ་སྟོན་ཁྲོམ་སྐོར་མཚམས་མཚམས་གནང་གི་ཡོད་རེད་དེ་ཡིན་ན་ཡང་ཆེ་ས་ནས་ཆབ་སྲིད་མི་སྣ་དང་ཆེད་ལས་པ་གི་རྒྱ་ནག་ལ་གཅིག་གནས་ཚུལ་ཁུངས་ལྡན་དང་ཨ་ནི་གཅིག་ཆེད་ལས་པ་གི་བཤད་གཏམ་དང། སྡིངས་ཆའི་ཚད་མཐོ་པོ་དེ་འདྲ་ང་རང་ཚོ་གིས་མ་བསྐྲུན་པ་ཡིན་ན་གཞན་པ་གིས་བཟོ་མཁན་རག་གི་མི་འདུག་དེ་འདྲ་སོང་ཙང་ད་ལྟ་འདི་ལ་ང་ཚོས་གོང་དུ་ཁྱེད་གསུངས་པ་ནང་བཞིན་རེད་ཧྥ་རན་སི་རྒྱལ་ས་གི་གྲོས་ཚོགས་ཞིག་རེད་གྲོས་ཚོགས་དེ་ནང་གི་འཐུས་མི་ལྕམ Geneviève Garrigos དང་འབྲེལ་ཞུས་ཡོད་ཨ་ནི་ཧྥ་རན་སི་རྒྱལ་སའི་གྲོང་ཁྱེར་རུ་རྫོང་ཁག་ཉི་ཤུ་ཐམ་པ་ཡོད་རེད་དེ་ནང་གི་བཅོ་བརྒྱད་པ་ནང་གི། སྤྱི་ཚོགས་རིང་ལུགས་ཚོགས་པ་གི་སྲིད་དོན་ཚོགས་པ་གི་འགན་འཁྱེར་མཁན་དང་རྫོང་ཁག་བཅོ་བརྒྱད་ནང་གི་ཧེ་གྲོང་ཁྱེར་སྤྱི་ཁྱབ་ཀྱི་ཕྱག་རོགས་ཁེ་བིན་ཟེར་ཁོ་རང་གཉིས་དང་འབྲེལ་ཞུས་ཡོད་ཨ་ནི་རྒྱ་ནག་དང་བོད་གི་ཐོག་ལ་དམིགས་བསལ་གི་མཁས་དབང་སུ་བཀོལ་བ་དང Marie Holzman ཟེར་ན་ཧྥ་རན་སིའི་རྒྱལ་ཡོངས་ཚང་མ་གི་ཆ་ཉང་དྲག་ཤོས་དེ་འདྲ་རེད་དེ་ནི Pierre Antoine Donnet ཁོང་ལྟ་བུ་ལ་མཚོན་ན་སྔ་མ་པེ་ཅིན་ལ་ལོ་མང་པོའི་རིང་ལ་ཧྥ་རན་སིའི་མཛད་བྱུས་གི་གསར་ཁང AFP གི་གསར་འགོད་པ་བྱས་ནས་བསྡད་བྱས་རྒྱ་ནག་ཁོ་ལ་ཐུགས་རྒྱུས་ཞེ་དྲག་ཡོད་རེད་ལྷག་པར་དུ་བོད་ཀྱི་ཐོག་ལ་ཁོང་དམིགས་བསལ་གྱི་ལོ་རྒྱུས་དང་བོད་ཀྱི་གནད་དོན་ཐོག་ལ་ཞིབ་འཇུག་བྱས་ནི་དེབ་གཉིས་ཙམ་བཏོན་ཚར་བཞག་དེ་འདྲ་སོང་ཙང་ཁོང་ཚོ་གདན་འདྲེན་ཞུས་ནི་གོང་དུ་གསུངས་པ་ནང་བཞིན་རེད་ཨེ་ཤེ་ཡ་ན་རྒྱ་ནག་ཐད་ཀར་དང་བརྒྱུད་ཐོག་ནས་ནི་ཤུགས་རྐྱེན་ངན་པ་ཡོད་ད་ཡང་ན་སྟོང་འོག་ལ་ཡོད་པའི་མི་རིགས་བོད་པ་བྱས་ནི་ཝི་གོ་བྱས་སོག་པོ་བྱས་ནི་ཝེད་ནམ་བྱས་འབར་མ་ཐའེ་ཝན་ཧོང་ཀོང་གི་མི་རིགས་བྱས་སྐད་བཏང་བྱས་ཁོ་རང་སོ་སོ་ལུང་པ་གི་མི་རིགས་སོ་སོ་གི་འཐབ་རྩོད་གི་ཐོག་དང་གནས་སྟངས་ཐོག་ལ་ཁོང་ཚོ་ལ་ནི། བཀའ་མོལ་ཞུ་ཡག་སྡིངས་ཆ་གཅིག་བསྐྲུན་པའི་སྐད་ཆ་ཡིན་ད་དེ་ཡིས་ང་རང་ཚོའི་ཚང་མ་གི་ཐུན་མོང་གི་རིན་ཐང་དེ་ནི་འགྲོ་མིའི་ཐོབ་ཐང་དང་དམངས་གཙོ་དང་རང་དྲང་བདེན་དེ་ཐོག་ལ་འཐབ་རྩོད་ཡིན་དུས་ཙམ་པ་ལ་ང་ཚོ་ཚང་མ་ཁ་གཏད་དེ་ཡང་གཅིག་པ་ཡིན་དུས་ཙམ་པ་ལ་ནི་ང་ཚོ་ཚང་མ་ལ་ནི་གཅིག་གི་ཕན་ཚུན་ངོ་ཤེས་ཡ་དང་གདུང་སེམས་མཉམ་སྐྱེད་མ་འོངས་པ་ཡིན་ན་འཐབ་རྩོད་ཐོག་ལ་ནི་ང་ཚོ་རྡོག་རྩ་གཅིག་སྒྲིལ་ཐོག་ནས་ནི་གཅིག་གི་འཚེ་མེད་ཞི་བ་དང་ཁྲིམས་དང་མཐུན་པའི་ནི་དྲང་པོ་དྲང་ཕྱོགས་དང་ཆབ་སྲིད་ཀྱི་འཐབ་རྩོད་མུ་མཐུད་བྱེད་ཡ་ཐོག་ལ་ནི་གཅིག

སྤོམ་ཆུ་གྱི་ནུབ་ཚལ་འདིར་གྱིས་ཡིན་ནོ་གོང་ས་སྐྱོ་ནོར་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་དང་བོད་ཀྱི་བཀའ་ཤག་ལྷན་རྒྱས་མི་མང་བཅས་ད་ལྔ་བཅུ་ང་དགུ་ལ་བཙན་བྱོལ་བཅར་ནས་ལོ་དྲུག་ཅུ་རེ་ལྔ་འཁོར་གི་ཡོད་པ་དང་ད་ལྟ་བོད་དང་རྒྱ་ནག་གི་བར་ལ་ལྷག་པའི་གནད་དོན་དེ་ཆབ་སྲིད་ཀྱི་གནད་དོན་ཡིན་པ་དང་རྒྱལ་ཁབ་གཅིག་གིས་ཁྱིམ་མཚེས་རྒྱལ་ཁབ་གཞན་པ་ཞིག་རྒྱལ་སྤྱིའི་ཁྲིམས་དང་འགལ་བའི་ཐོག་བཙན་པོའི་དབང་གནོན་དང་དབང་སྒྱུར་འོག་ལ་ཡོད། བབ་ཡང་གནའ་དུས་ཀྱི་དུས་ཀྱི་སྐྱིད་སྡུག་གི་ད་ལྟའི་གི་འཐབ་རྩོད་ཡིན་པ་དེ་དྲན་གསོ་དང། ཨ་ནི་སྤྱི་ཡོངས་ཀྱི་ཆ་ནས་རྒྱ་ནག་གི་ད་ལྟ་བབ་དེ་སྲིད་ཇུས་གང་ཙམ་མིན་ན་བོད་དེ་རྒྱ་ནག་ལ་སྒྱུར་ཡག་གི་སྲིད་ཇུས་རྣམ་པ་ཅི་རིགས་སྤེལ་དང་སྤེལ་མུས་ཡིན་པ་དང། ཨ་ནི་ལྷག་པར་དུ་ཉེ་བའི་ཆར་ལ་རྒྱལ་སྤྱིའི་གི་འགྲོ་མིའི་ཐོབ་ཐང་ཐོག་ལ་ཚོགས་ཆེན་ཐོག་ལ་གསུངས་པ་ནང་བཞིན་བོད་ནང་གི་ད་ལྟ་གི་ཛ་དྲག་གི་བཅའ་སྡོད་སློབ་གྲྭ་གཟན་དུ་བཟོས་གང་མགྱོགས་མཚམས་འཇོག་ཡོང་ཡ་དང་ཨ་ནི་བབ་དེ་ཉེ་བའི་ཆར་ཉི་མ་ཁ་ཤས་སྔོན་ལ་བོད་གི་ཤར་ཕྱོགས་ཁམས་སྡེ་དགེའི་ཕྱོགས་ལ་ཨ་ནི། འབྲི་ཆུའི་ཡུལ་བྱིངས་ཀྱི་ད་ལྟ་ས་གནས་ཤིག་ལ་ནི་ཁོ་ཚོས་རྒྱ་ནག་གི་འོ་གློག་ཁང་བཟོ་ཡག་གི་ཆུ་མཛོད་ཆེན་པོ་དེའི་ཆུ་གཙང་པོ་ཀ་ཅིག་ང་ཚོའི་ས་གནས་ཀྱི་ལོ་རྒྱུས་ལ་ལྡན་པའི་གི་དགོན་སྡེ་དྲུག་ལ་འདུག་ཟེར་མས་ཆུ་འོག་ལ་ཚུད་ཡ་དང་ནི་གྲོང་པ་གཉིས་མི་སྟོང་སྟོང་ཕྲག་གཉིས་ལྷག་གི་འདི་དང་ནི་ཞིང་ཁ་དང་ནི་གྲོང་གསེབ་ཀྱི་ཁང་པ་དང་ཆུ། ཆུ་འོག་ནུབ་ཡ་དེ་ཐོག་ལ་ས་གནས་མི་མང་གིས་ཞི་བའི་དགོས་འདུན་བཏོན་པ་དེ་ལ་རྒྱ་ནག་གི་ཉེན་རྟོག་པ་དང་བཅས་དྲག་གནོན་བྱས་བྱས་ནས་མི་ཆིག་སྟོང་ལྷག་འཛིན་བཟུང་དང་དོ་དམ་བཀག་ཉར་ཡོད་པ་དེ་གང་མགྱོགས་གློད་བཀྲོལ་ཡོང་ཡ་ཐོག་ལ་ང་ཚོ་འཛམ་གླིང་ཁག་ལ་བོད་རིགས་ཚོགས་པ་ཁག་རེད་བོད་དོན་རྒྱབ་སྐྱོར་བ་རེད་རྒྱལ་སྤྱི་གི་གཞུང་གི་ཚོགས་རེད་གསར་འགོད་པ་རེད་ཚང་མ་དེ་ཐོག་ལ་དོ་སྣང་བྱེད་བྱས་ནས་རྒྱབ་སྐྱོར་བྱེད་རོགས་བྱེད་ཟེར་ནས་ད་གང་བྱུང་མང་བྱུང་འཛིན་བཟུང་བྱས་བྱས་ནས་དུགས་སུ་བཀག་ཉར་བྱས་པ་སོ་སོའི་གོ་སྐབས་སྐྱིད་སྡུག་ཞུ་ག་ཕྱིན་པ་དེ་ལ་ནག་ཉེས་ལ་ངོས་འཛིན་བྱས་པ་དེ། མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་སྤྱི་གི་འགྲོ་བ་མིའི་ཐོབ་ཐང་གི་དགོངས་དོན་དང་འགལ་གྱི་ཡོད་དུས་ཙམ་པ་ལ་དེ་དོན་ལ་ཐེར་འདོན་བྱེད་བྱས་ནས་གང་མགྱོགས་མགྱོགས་ཁོང་ཚོ་གློད་བཀྲོལ་ཡོང་ཚང་མ་གིས་ད་མིག་བོད་མི་མང་གི་ཚབ་བྱས་ནས་བཀའ་མོལ་གནང་དགོས་ས་གནང་ནས་ཡི་གེ་བཏང་དགོས་ས་བཏང་རྒྱུར་འབད་བརྩོན་བྱེད་རོགས་ཞེས་སྲིད་སྡུག་སྲིན་འབོད་སྐུལ་ཞུ་ཡི་གནང། བློ་བློ་གཟོན་ད་རེས་ཁོང་རྣམ་ཚོས་གོ་སྒྲིག་གནང་པའི་བགྲོ་གླེང་ཚོགས་འདུ་འདིའི་ཐོག་ལ་གཅིག་གནད་ཡོད་མི་སྣ་མང་པོ་ཞིག་ཕེབས་བཞག་བྱས་ཙང་ཁོང་ཁྱེད་རང་གིས་ཨ་ནི་བོད་དོན་སྐོར་ལ་གླེང་གནང་པའི་སྐབས་ལ་ཁོང་རྣམ་ཚོའི་ངོས་ནས་འདིའི་ཐད་ལ་ཐུགས་སྣང་ག་འདྲ་ཞིག་གནང་གི་འདུག་ཞུ་ཡ་དང་རྒྱུན་དུ་ནས་ཁོང་རྣམ་ཚོས་ད་བོད་དོན་དེ་ལ་ཐུགས་སྣང་དང་རྒྱབ་སྐྱོར་ག་འདྲ་ཞིག་ཡོད་རེད་ཞུ་ཡ་ཡིན།
ལགས་རེད་ད་ལྟ་གོང་དུ་ཞུས་པ་མ་གྷི་ཨོ་སི་མཱན་ཞུ་མི་མོ་རང་ང་ཉིས་སྟོང་ལྔ་ནས་ཞལ་འཚོ་གི་ཡོད་ང་ཚོས་ཉིས་སྟོང་ལྔ་དྲུག་བདུན་བརྒྱད་དེ་བརྒྱུད་ལ་ཕ་རན་སི་བོད་ཀྱི་འཐབ་རྩོད་ཀྱི་ཐོག་ལ་གཞུང་གི་གནས་རིམ་འཛིན་ལོའི་བརྒྱུད་ལམ་ཁག་རེད་ཨ་ནི་ང་ཚོ་སྒྲོལ་མན་ཚོང་དོན་གློག་བརྙན་དེ་ཡང་རྔམ་སྟོན་ཁྲོམ་སྐོར་ལས་འགུལ་རབ་དང་རིམ་པར་ཕེབས་ནས་མོ་རང་རྒྱ་ནག་རིག་པ་བ་ཡིན་པའི་ཆ་ནས་ནི་མོ་རང་རྒྱ་ཡིག་ཡང་ཤེས་ཀྱི་རེད་རྒྱ་ནག་ལ་སྔ་མ་བསྡད་མྱོང་རེད་དེ་འདྲ་རེད་དེ་འདྲ་སོང་ཙང་མོ་རང་བོད་དོན་ཐོག་ལ་ཐུགས་རྗེ་ཞེ་དྲག་ཡོད་རེད་དེ་ནས་གཉིས་པ་དེ Pierre-Antoine Donnet ཟེར་མཁན་དེ་རྩ་བའི་ཕ་རན་སི་གི་གསར་འགོད་པ་བྱས་ཨེ་ནས་སྔ་མ AFP གསར་ཁང་གི་པེ་ཅིང་གི་གནས་ཚུལ་མཁོ་འདོན་བྱས་ནས་བྱས་ནས་ཁོ་རང་བོད་ལ་འགྲོ་ཡག་རག་ཨེ་ནས་ལྷག་པར་དུ། འདི་འདི་གི་ལོ་ཁ་ཤས་རིང་ལ་ཁོ་རང་བོད་ཀྱི་ཐོག་ལ་དམིགས་བསལ་གི་ཞིབ་འཇུག་བྱེད་བཞིན་དེབ་གཉིས་ལྷག་ཙམ་འདུག་སེ་བཏོན་གནང་ཡོད་རེད་ནི་གསུམ་པ་དེ་རྒྱ་ནག་གི་སྤྱི་ཡོངས་གི་དཔལ་འབྱོར་དང་ནི་ས་བབ་གི་ཆབ་སྲིད་ཁྱིམ་མཚེས་རྒྱལ་ཁབ་དང་རྒྱ་ནག་གི་མ་འོངས་པ་ག་རེ་ཆགས་སྲིད་མ་སྲིད་ཐོག་ལ་ཞིབ་འཇུག་གི་བཤད་སྟངས་དེབ་དེ་འདྲ་རེད་ཤག་དེ་འདྲ་སོང་ན་ཁོ་གཉིས་ནི་བོད་དོན་ཐོག་ལ་ཞེ་དྲག་གི་ཐུགས་རྗེ་ཆེ་དེ་འདྲ་རེད་ནི་གསུམ་པ་དེ Geneviève Garrigos ལ་མཚོན་པ་ཡིན་ན་ནི་མོ་རང་བོད་དོན་ཐོག་ལ། ཐོག་མར་འབྲེལ་བ་བྱུང་སྟངས་དེ་རྩ་བའི་མོ་རང་གི་མི་རིགས་ཀྱི་འབྱུང་ཁུངས་དེ་ཡིན། མོ་གིས་ལྷོ་ཨ་མེ་རི་ཁའི་ཨར་ཇཱན་ཐིན་ཟེར་མཁན་རྒྱལ་ཁབ་དེ་ཉིད་ལོ་བཅུ་དྲུག་ལ་བསྡད་རྗེས་ཕ་རན་སི་ལ་བྱོལ་འདི་ནས་འཚར་ལོངས་བྱས། ནི་ཉིས་སྟོང་བདུན་བརྒྱད་ཅིག་ནས་མོ་རང་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་གི་ཕ་རན་སི་ས་གནས་སྡེ་ཚན་འདི་གི་ཚོགས་གཙོ་གནང་རྗེས་དེའི་སྐབས་དེ་ང་རང་ཚོའི་དབུས་བོད་མི་སྒྲིག་འཛུགས་གི་སྤྱི་འཐུས་ལྷན་ཚོགས་དང་ནི་ཕྱི་དྲིལ་ལས་ཁུངས་ལས་བྱེད་ཁ་ཤས་ཞིག་དུས་སུ་ཕ་རན་སི་དང་ཡོ་རོབ་ལ་ཕྱོགས་བསྐྱོད་བྱེད་པར་ཡོང་དུས་ཙམ་པ་ལ་སྐུ་ཚབ་ཚོགས་ཆུང་དེ་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་གི་ལས་ཁང་ལ་བཅར་རྗེས་ནི་མོ་རང་དེ་དུས་བོད་ནང་གི་བོད་མི་གི་དཀའ་ངལ་ལྷག་པར་དུ་ས་བྱི་ཞི་རྒོལ་གི་པར་དང་ཡིག་ཆ་མང་པོ་ཞིག་ཕུལ་ནི་སྐུ་ཚབ་དེ་མོ་ལ་ཅིག་ཁ་བཏགས་དང་དེབ་དེ་འདྲ་གནང་དུས་དེ་ནས་བཟུང་སྟེ་མོ་རང་ནི་བཙན་བྱོལ་དང་བོད་མི་ཡི། རང་དབང་འཐབ་རྩོད་ལ་ནི་མོ་རང་ཐུགས་སྣང་བྱུང་ཡག་དང་ནི་འོ་དེ་ལ་ཐུག་ལ་མོ་རང་གི་གདུང་སེམས་མཉམ་བསྐྱེད་འདུག་སེ་ནི་འགོ་བཙུགས་ཡོད་རེད་ཤག། དེ་སུ་ཡིན་ན་ལྕམ་སྐུ་སུ་ཡིན་ན།
དེ Geneviève Garrigos ང་རང་མཉམ་དུ་ཁ་སང་གི་འགྲོ་ལམ་གོ་སྒྲིག་བྱེད་མཁན་དེ་ལ་མཐུན་རྐྱེན་སྦྱར་མཁན་མོ་རང་དེ་ལ། ན་ཚོད་མོ་རང་ནི་པ་རི་སི་གྲོང་སྡེ་ཡི་ད་ནི་ཡང་ས་གནས་གྲོས་ཚོགས་ཀྱི་རོ་ས་མི་འཐུས་ཚོགས་སུ་འོ་དེ་གི་སྐུ་འཐུས་མི་རེད་ལགས། ནི་མོ་རང་གི་སྲིད་དོན་ཚོགས་པ་ལྟ་བུ་ལ་མཚོན་ན་ནི Socialist Party ནི་སྤྱི་ཚོགས་རིང་ལུགས་ཚོགས་པ་རེད་ལགས། ནོ་ལེ་སི། ཤེ་བིན་ཛེ་ཡཱ་དེ་ཁོ་རང་རྩ་བའི་བོད་དོན་ཐོག་ལ་ཞེ་དྲག་རྒྱ་ཆེན་པོ་ཤེས་ཀྱི་མི་འདུག་ད་ད་འདི Geneviève Garrigos གི་ལབ་བྱས་ནི་ད་ང་ཚོ་ཁྱེད་རང་ཚོ་ཧྥི་རན་སི་ལ་ནི་ང་ཚོ་སྤྱི་ཚོགས་རིང་ལུགས་ཚོགས་པ་ཟེར་མཁན་འདི་རྩ་བའི་བོད་པ་དང་བོད་དོན་རྒྱབ་སྐྱོར་བ་ཚོ་ལྟ་སྟངས་ཤིག་ཡོད་རེད་ག་ཟེར་ན་དམར་ཤོག་དང་འཁྲུག་ཆེ་ཡ་ནི་ཁོང་ཚོ་ཡང་ནི་སྤྱི་ཚོགས་རིང་ལུགས་ཚོགས་པ་རེད་ད་ཡིན་ནའང་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་རང་དབང་རྒྱལ་ཁབ་སོ་སོ

བོད་ཀྱི་གནད་དོན་ཐད་ལ་ཅིག་ཐུགས་སྣང་དང་རྒྱབ་སྐྱོར་གནང་པ་ག་འདྲ་ཞིག་ཡོད་ན། ད་གཞུང་གི་ཆ་ནས་ཞུས་ན་ད་ལྟ་ང་རང་ཚོའི་གྲོས་ཚོགས་གོང་མ་ནང་རྒྱབ་སྐྱོར་ཚོགས་ཆུང་ཞིག་ཡོད་རེད་ནི་སྤྱི་ཡོངས་ཀྱི་ཆ་ནས་ནི་ཕྱི་སྲིད་ལས་ཁང་ལ་ང་ཚོའི་སྲིད་སྐྱོང་ཆིབས་སྒྱུར་གནང་དུས་རེད་བཀའ་བློན་ཚོ་ཕེབས་དུས་ཡིན་ན་རེད་གྲོས་ཚོགས་ཀྱི་སྐུ་ཚབ་ཡོང་དུས་ང་ཚོ་ཕྱི་སྲིད་ལས

ཁྱེད་ཅག་ལྕམ་སྐུ་ཞབས་མོ་རང་ཐེངས་མ་གཉིས་མཇལ་ཚར་ཡིན་ཨེ་ནི་ཕྱི་སྲིད་ལས་ཁུངས་གི་ཨེ་ཤི་ཡ་སྡེ་ཚན་ནང་མཚམས་མཚམས་ལ་འདུག་སེ་ཐུག་གི་ཡོད་རེད་འདི་འདྲ་སོང་ཙང་སྔ་མ་ནང་བཞིན་མ་རེད་ཤག་དེང་སང་ཡག་པོ་འདུག་ནང། འོ་ལགས་སོ་ད་མི་མང་ཚོའི་ངོས་ནས་ཡང་བོད་ཀྱི་གནད་དོན་ཐོག་ལ་ཐུགས་སྣང་དང་རྒྱབ་སྐྱོར་ག་འདྲ་ཞིག་ཡོད་ན། ད་ཡོད་ཐག་ཆོད་རེད་རྒྱལ་བ་ཡིད་བཞིན་ནོར་བུའི་བཀའ་དྲིན་ལ་བརྟེན་ནས་བོད་བརྒྱུད་ནང་བསྟན་ལ་ཞུགས་ཀྱི་ཡོང་གི། བདག་དང་བདག་ཡིད་ཀྱི་དད་པ། ང་རང་ཚོ་བོད་ཀྱི་ལུང་པ་དེ་ལ་གཅིག་གི་ཡུལ་ལྗོངས་ཀྱི་ཐོག་ནས་ཕ་རན་སིའི་མི་དུ་སོ་ཡིའི་གྲོགས་པོ་དང་བོད་པའི་གི་གཤིས་ཀ་དང་ཡུལ་སྲོལ་གོམས་གཤིས་ལ་ང་རང་ཚོ་འཚོ་བ་སྐྱེལ་སྟངས་གང་ཅིའི་ཐོག་ནས་བོད་པ་ལ་དགའ་མོས་བྱས་ནས་ཕ་རན་སི་གི་མི་རིགས་དགའ་བོ་རྣམས་ནས་མང་པོ་ཞིག་ར་རེད་ལགས། ལོ་ལོན་སོས་ཐུགས་རྗེ་གུང་མོ་ད་རིང་ང་ཚོ་བཅར་འདྲི་ཞུ་བར་གོ་སྐབས་གནང་བ་དེ་ངེད་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན། ནོར་བུ་ཐུགས་བཅག་ན་ཡོང་འགྲོ་གནང། དེ་དང་ཆབས་ཅིག་གསན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་གནས་འབྲེལ་ལེ་ཚན་འདི་ད་ག་མཚམས་འཇོག་ཞུ་བ་ཡིན་རྣམ་པ་ཚོ་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།
མཇུག་ཏུ་འཛམ་གླིང་ནང་གི་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་དེའི་ནང། རྒྱ་གར་ནང་གི་ནང་པའི་གནས་ཆེན་ཁོངས་ནས་སཱ་ར་ནཱ་ཐ་དང་རྩྭ་མཆོག་གྲོང། ལུམ་བི་ནི་དང་མཉན་ཡོད་བཅས་ཀྱི་སྐོར་ལྷུན་གྲུབ་ཚེ་རིང་ལགས་ཀྱིས་བདུན་ཕྲག་སྔོན་མའི་འཕྲོས་ཀྱི་གནས་བཤད་ནས་མུ་མཐུད་སྙན་སྒྲོན་གནང་གི་རེད། བདུན་སྔོན་མ་དེར་ང་ཚོའི་ལེ་ཚན་འདིའི་ནང། རྒྱ་གར་ནང་གི་གནས་མཆོག་ཁོངས་ནས། བྱ་རྒོད་ཕུང་པོའི་རི་དང་འཇིགས་སུ་རུང་བའི་དུར་ཁྲོད་སྐོར་སྙན་སྒྲོན་ཞུས་པ་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་གནས་མཆོག་སཱ་ར་ནཱ་ཐ་དང། རྩྭ་མཆོག་གྲོང། ལུམ་བི་ནི་དང་མཉན་ཡོད་བཅས་ཀྱི་སྐོར་སྙན་སྒྲོན་ཞུ་བ་ཡིན།

དེ་ནི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་ཚལ་བྱ་བ་སྟོན་པས་དང་པོར་ཆོས་ཀྱི་འཁོར་ལོ་བསྐོར་བའི་གནས་ཡིན། དེར་སྔོན་གྱི་དགོན་ཆེན་ཆགས་པའི་ཤུལ་དང། ཆོས་འཁོར་བསྐོར་བའི་ས་མིག་དེར་མཆོད་རྟེན་ཆུང་ངུ་རྡོའི་དྲྭ་མིག་འཁོར་བ་ཞིག་དང། དེའི་མདུན་ན་ཆོས་རྒྱལ་མྱ་ངན་མེད་ཀྱིས་བཞེངས་པའི་མཆོད་རྟེན་ཆེན་པོ་ཞིག་ཡོད་པ། ད་ལྟའི་ལོ་བརྒྱ་ཕྲག་ཙམ་གྱི་སྔོན་ལ་ཝཱ་ར་ནཱ་སིའི་བློན་པོ་སྡིག་ཅན་གྱིས་བཤིག་སྟེ་ཁང་རྡོ་ལ་ཁྱེར་བ་དེའི་ཤུལ་ཡོད། དེ་དང་ཉེ་བ་ན་ཆོས་རྒྱལ་མྱ་ངན་མེད་ཀྱི་རྡོ་རིང་ཆག་གྲུམ་ཞིག་ཡོད་པ་དེའི་སྟེང་གི་ཡི་གེ་དེ་རྣམས་ལོ་ཉིས་སྟོང་ལྷག་པའི་སྔོན་གྱི་རྒྱ་གར་གྱི་ཡི་གེ་ཡིན། ཚུར་ངོས་སུ་རྡོའི་མཆོད་རྟེན་ཤིན་ཏུ་ཆེན་པོ་ཞིག་ཡོད་པ་དེ་དྷཱ་མེ་ཀའི་མཆོད་རྟེན་བྱ་བ་ཡིན་ཅིང། གུཔྟའི་རྒྱལ་རྒྱུད་སྐབས་སུ་བཞེངས། ལྷོ་ངོས་ལམ་ཟུར་གྱི་མཆོད་རྟེན་ཞིག་པོ་དེ་ཅོ་ཁན་ཌིའི་མཆོད་རྟེན་བྱ་བ་འཁོར་ལྔ་སྡེས་སྟོན་པ་དང་པོར་མཇལ་བའི་ས་ཡིན་ཟེར་ཞིང། རྩེའི་ཁང་བུ་དེ་ནི་ཀླ་ཀློ་རྣམས་ཀྱིས་བྱས། དེ་ཡང་རང་རེའི་ཡུལ་དུ་ཀུན་མཁྱེན་བུ་སྟོན་བཞུགས་པའི་དུས་ཙམ་ནས་ཡུལ་དབུས་སུ་བསྟན་པ་ལྷག་མེད་དུ་བཤིག་སྟེ་ལོ་འདི་སྙེད་སོང་ཞིང། དེ་དག་གི་སྐབས་སུ་སྤྱིར་རྒྱ་གར་ན་བོདྷ་ག་ཡཱ་ཙམ་ལས་གནས་གཞན་རྣམས་གར་ཡོད་ཀྱི་མིང་ཙམ་ཡང་མི་ཤེས་ཤིང། བྱེ་བྲག་ཏུ་ཕྱོགས་འདིར་ཡང་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་བརྒྱད་ཅུ་ཙམ་གྱི་སྔོན་དུ། མུ་སྟེགས་གཅེར་བུ་བའི་ལྷ་ཁང་ཞིག་ལས་གཞན་ཅི་ཡང་མེད་ཅིང། ད་ལྟའི་དགོན་གཞི་དེ་དག་ཀྱང་ཕག་འཚོ་བའི་ཞིང་དུ་བྱས་ཏེ། ཐ་ན་ཆོས་འཁོར་བསྐོར་བའི་གནས་ཡིན་པ་ཙམ་ཡང་ཤེས་དཀའ་བར་གྱུར་ན། ལྷོ་ཕྱོགས་སིངྒ་ལའི་གླིང་ནས་སྐྱེས་བུ་སྙིང་སྟོབས་ཀྱི་བདག་ཉིད་ཆེན་པོ་དགེ་བསྙེན། དྷརྨ་པཱ་ལ་བྱ་བ་བྱོན་ཏེ། ལུས་སྲོག་ལོངས་སྤྱོད་ལ་མ་ལྟོས་པར། དཀའ་བ་བརྒྱ་ཕྲག་གི་སྒོ་ནས་དྲང་སྲོང་སྨྲ་བ་རི་དྭགས་ཀྱི་ཚལ་འདིར་གཙུག་ལག་ཁང་དང། མ་ཧཱ་བོ་དྷིའི་ཆོས་ཚོགས་བཙུགས། སིང་ག་ལའི་གླིང་ནས་འདུལ་ཆོག་སྡེ་གསུམ་ཚང་བའི་དགེ་འདུན་སྤྱན་དྲངས་ཏེ། སླར་ཡང་ཡུལ་དབུས་མ་ག་དྷ་ན་ཤཱཀྱའི་དགེ་སློང་སྣམ་སྦྱར་གྱི་རྒྱལ་མཚན་གྱོན་པ་རྣམས་མིག་གིས་མཐོང་བར་གྱུར་ཅིང། ཡུལ་མང་པོར་གཙུག་ལག་ཁང་དང་དགེ་འདུན་གྱི་སྡེ་བཙུགས་ཏེ། སླར་ཡང་རྒྱ་གར་དུ་བསྟན་པ་ཕྱི་དར་གྱི་མགོ་བརྩམས་སོ། དེ་ལྟ་བུའི་བདག་ཉིད་ཆེན་པོ་དེས་རང་གི་ཁུར་དུ་བྱས་པའི་བྱ་བ་དག་མཐར་ཕྱིན་པར་བྱས་ཤིང། དུས་ཀྱི་མཇུག་ཏུ་རང་ཉིད་ཀྱང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་སྟེ། གཙུག་ལག་ཁང་འདི་ཉིད་དུ་བཞུགས་ཤིང། འཁོར་ལོ་གཉིས་ཀྱི་བྱ་བ་ལ་བརྩོན་བཞིན་པའི་ངང་སྐུ་ཚེའི་འདུ་བྱེད་རྫོགས། བདག་ཉིད་ཆེན་པོ་དགེ་བསྙེན་དྷརྨ་པཱ་ལའི་ཐུགས་བསྐྱེད་བཟང་པོའི་རྗེས་སུ་དྲན་པའི་རྟེན་དུ། རྡོ་ཀ་མ་རུ་པ་ལས་གྲུབ་པའི་འདྲ་སྐུ་མི་ཚད་མ་ཞིག་སཱར་ནཱ་ཐའི་དྲི་བཟང་ཁང་གི་མདུན་ངོས་ལྡུམ་རའི་ནང་མཇལ་རྒྱུ་ཡོད་པས། དེ་ལྟ་བུའི་སྐྱེས་བུ་ཆེན་པོའི་མཛད་རྗེས་ལ་རྗེས་སུ་ཡི་རངས་པའི་སྒོ་ནས་རང་ཉིད་ཀྱིས་བསྟན་པ་ལ་བྱ་བ་རླབས་པོ་ཆེ་སྒྲུབ་ཐུབ་པའི་སྨོན་འདུན་བྱ་འོས་སོ། དེས་བཞེངས་པའི་མཱུ་ལ་གནྡྷ་ཀུ་ཊིའི་གཙུག་ལག་ཁང་འདིར། སངས་རྒྱས་ཀྱི་སྐུ་རུས་ཚན་པ་གཉིས་ཡོད་པའི་གཅིག་ནི་རྡོ་འཇོག་ཡུལ་གྱི་མཆོད་རྟེན་རྙིང་པ་ཞིག་ལས་ཐོབ་ཅིང། ཅིག་ཤོས་ནི་ལྷོ་ཕྱོགས་དཔལ་གྱི་རི་ནས་རྙེད་པ་སྟེ་རིན་པོ་ཆེའི་གྭའུ་དང་རྡོ་སྒྲོམ་དུ་བཅུག་པའི་ཕྱི་ལ་འདི་སངས་རྒྱས་ཀྱི་སྐུ་རུས་ཡིན་ནོ་བྱ་བའི་ལོ་ཉིས་སྟོང་སྔོན་གྱི་དུས་ཀྱི་ཡི་གེ་བཏབ་པ་བཅས་རྙེད་པས་ཤིན་ཏུ་འཁྲུལ་མེད་ཡིན་ནོ། སྐུ་རུས་རྒྱུན་དུ་མཱུ་ལ་གནྡྷ་ཀུ་ཊིའི་གཙུག་ལག་ཁང་གི་སྟོན་པའི་སྐུ་བརྙན་གྱི་བཞུགས་ཁྲིའི་ནང་དུ་བཞུགས་ཤིང། ལོ་རེ་བཞིན་ཕྱི་གླིང་གི་ཟླ་བ་བཅུ་གཅིག་པའི་ནང་འཆར་ཅན་གྱི་ཚེས་བཅོ་ལྔའི་ཟླ་བ་ཉ་གང་བ་ན་ཕྱི་རོལ་དུ་སྤྱན་དྲངས་ཏེ་དངོས་སུ་མཇལ་ཐུབ་ཅིང། ཕྱོགས་ཀྱི་གནས་སྐོར་བ་རྣམས་སྡོད་སའི་མགྲོན་ཁང་ཁྱིམ་བདག་ཆེན་པོ་བིརླས་བརྒྱབ་པ་དང། གཞན་སིང་ག་ལ་དང་འབར་མའི་རྡ་རམ་ས་ལ་དང། སླད་གསར་དུ་བཞེངས་པའི་བོད་དགོན་དང། ཉེ་བའི་ཆར་ལྷ་མིའི་རྣམ་འདྲེན་ཆེན་པོ ྋགོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གིས་འཕྲལ་ཕུགས་དགོས་པ་གལ་ཆེན་སླད་དགོངས་བཞེས་ཐུགས་འདུན་མཛད་པ་ལྟར་རྒྱ་གར་དབུས་གཞུང་རིག་གཞུང་ལས་ཁུངས་ནས་འགྲོ་གྲོན་རྒྱ་ཆེ་བཏང་སྟེ་བོད་ཀྱི་མཐོ་རིམ་སློབ་གྲྭ་ཆེན་མོ་གསར་དུ་དབུ་བརྙེས་ཏེ་རིས་མེད་ཆོས་བརྒྱུད་ཡོངས་ཀྱི་སློབ་གཉེར་བ་རྣམས་ཀྱིས་ཕྱི་ནང་རིག་གནས་རྣམས་ལ་སྦྱང་བརྩོན་བྱ་བའི་བསྟི་གནས་འགྲན་དུ་མེད་པ་ཞིག་ཀྱང་ཡོད། རྩྭ་མཆོག་གྲོང། Sarnath། ནས་ཏ་སིལ་དེ་འོ་རི་ཡ་བར་དང། དེ་ནས་མོ་ཏར་ནས་ཀུ་ཤི་ན་གར་ལ་སླེབས། དེ་ནི་རྩྭ་མཆོག་གྲོང་ཡིན་ཅིང། དེང་སང་མིང་ལ་མ་ཐ་ཀུ་བར་ཟེར། རྒྱ་གར་ཤར་ཕྱོགས་ན་ཡང་རྩྭ་མཆོག་གྲོང་སོགས་ཡོད་ཅིང། ནུབ་ཕྱོགས་ཨབ་གྷ་ནི་སི་ཐན་དུ་ཡང་སྐུ་འཁྲུངས་པ། ཆོས་འཁོར་བསྐོར་བ། མྱ་ངན་ལས་འདས་པའི་གནས་ཐམས་ཅད་ཡོད་ཅིང། དེ་བཞིན་ཡུལ་གྲུ་གཞན་མང་པོར་ཡང་ཡོད་མོད། སྟོན་པ་རང་ཉིད་གདུལ་བྱ་ཐུན་མོང་གི་ངོར་མྱ་ངན་ལས་འདས་པའི་གནས་ནི་ཡུལ་དབུས་ཀྱི་དེ་ཉིད་འཁྲུལ་མེད་ཡིན་ནོ། འབར་མས་བཞེངས་པའི་གསེར་གྱི་མཆོད་རྟེན་གྱི་ཤར་མེ་ལེ་གཅིག་ལྷག་ཙམ་ན་མཆོད་རྟེན་ཞིག་པོ་ཨ་མྲའི་སྡོང་པོ་སྐྱེས་པ་ཞིག་ཡོད་པ་དེ་མུག་ཏ་བན་དྷན་བྱ་བའི་མཆོད་རྟེན་ཏེ། སྐུ་གདུང་ཞུགས་ལ་ཞུས་པའི་གནས་ཡིན་ཅིང། དེང་སང་གི་མིང་ལ། རམ་བར་ཞེས་ཟེར། དེ་གྱད་ཀྱི་དབུ་རྒྱན་འཆིང་བའི་མཆོད་རྟེན་ཞེས་མདོ་ལས་འབྱུང་བ་དེ་ལགས། དེར་སླར་གསར་དུ་འཆིང་བའི་དབུ་རྒྱན་ཞིག་ཀྱང་མཇལ་རྒྱུ་ཡོད། རྩྭ་མཆོག་གྲོང་ནས་མོ་ཏྲོར་ཐོག་གོ་རག་པུར་ལ་སླེབས། གྲོང་ཁྱེར་དེའི་མཐའ་ན་གོ་རག་ནཱ་ཐ་བྷན་བྱ་བའི་ལྷ་ཁང་ཞིག་ཡོད་པ་དེ་གྲུབ་ཐོབ་བརྒྱད་ཅུའི་ནང་གི་གོ་རཀྵའི་བཞུགས་གནས་ཡིན་ཟེར་ཞིང། གྲུབ་ཆེན་དེའི་ཆོས་བརྒྱུད་ཕྱི་རོལ་པའི་ལུགས་དང་བསྲེས་ནས་འཛིན་པ་རྣ་བ་ལ་ཨ་ལོང་ཆེན་པོ་བཏགས་པའི་སྡེ་ཚན་དེ་དག་ཡིན་ཅིང། ད་དུང་གྲུབ་ཆེན་དེའི་དོ་ཧ་ཡང་འདོན་པར་བྱེད། ལུམ་བི་ནི། ལུམ་བི་ནི་ལ་དེང་སང་མིང་ལ་རུ་མན་དི་ཞེས་ཟེར། དེ་ནི་སྟོན་པ་སྐུ་འཁྲུངས་པའི་གནས་ཡིན་ཅིང། དེར་སྒྱུ་འཕྲུལ་མའི་སྐུ་བརྙན་དང། ཆོས་རྒྱལ་མྱ་ངན་མེད་ཀྱི་རྡོ་རིང་ལ་རྒྱལ་པོ་ཁྲི་ལོ་ཉེར་གཅིག་པར་ཕྱོགས་དེར་སླེབ་ཅིང། ཕྱོགས་དེར་སངས་རྒྱས་འཁྲུངས་སོ་ཞེས་རྡོ་རིང་བསླང་བ་ཡིན་བྱ་བའི་ཡི་གེ་ཅན་ཡོད། ལུམ་བི་ནི་ནུབ་ཕྱོགས་མེ་ལེ་ལྔ་དྲུག་ཙམ་ན། ཀ་པིལ་ཝཱ་སྟུ། སེར་སྐྱའི་གྲོང་ཁྱེར་གྱི་ཤུལ་ཡོད་ཅིང་དེང་སང་གི་མིང་ལ་ཏི་ལོ་ར་ཀོ་ཏི་ཟེར། དེ་ནས་མེ་ལེ་གཅིག་ཙམ་ན་དིག་ལི་ཝ་བྱ་བར་སངས་རྒྱས་འཁོར་བ་འཇིག་གི་ཁྲོན་པ་སྔོན་གྱི་ཁ་བྱང་བཏབ་པ་ཞིག་ཀྱང་ཡོད། མཉན་ཡོད། བལ་རམ་པུར་ནས་མེ་ལེ་བཅུ་ཙམ་སོང་ན་ཤྲ་བ་སྟི་མཉན་ཡོད་ལ་སླེབས། དེང་སང་གི་མིང་ལ་ས་ཧེ་ཏཱ་མ་ཧེ་ཟེར། འབར་མའི་རྡ་རམ་ས་ལ་དང་ཉེ་བ་ན་རྒྱལ་བུ་རྒྱལ་བྱེད་ཀྱི་ཚལ་མགོན་མེད་ཟས་སྦྱིན་གྱི་ཀུན་དགའ་ར་བའི་ཤུལ་ཡོད་ཅིང། དེར་སངས་རྒྱས་རང་ཉིད་བཞུགས་པའི་གཙུག་ལག་ཁང། རཱ་ཇཱ་ཀུ་ཏི། ཀོ་ཤམ་བྷི་ཀུ་ཏི། ཀ་ཀེ་རི་ཀུ་ཏི། གན་དྷ་ཀུ་ཏི། དྲི་བཟང་ཁང། དེ་ལ་གན་དྷ་ཀུ་ཏི་ནི་སྟོན་པ་བཞུགས་པའི་གཟིམ་སྤྱིལ་གཙོ་བོ་ཡིན་ཞིང། སྤྱིར་མཉན་ཡོད་འདི་ནི་སྟོན་པ་བཞུགས་གནས་ཀུན་གྱི་ནང་ནས་གཙོ་བོ་ཡིན་ཏེ། རྒྱལ་བྱེད་ཚལ་རང་ལ་དབྱར་ཉི་ཤུ་དང། རི་དྭགས་འཛིན་གྱི་མའི་ཤར་གྱི་ཀུན་དགའ་ར་བར་དབྱར་ལྔ་སྟེ། ཁྱོན་བསྡོམས་པས་ལོ་ཉི་ཤུ་རྩ་ལྔ་བཞུགས། མཆོག་ཟུང་གཉིས། ལྔ་སྡེ་བཟང་པོ། གནས་བརྟན་བཅུ་དྲུག། འོད་སྲུང། འཆར་ཀ། རྟ་ཐུལ་ལ་སོགས་པ། སྟོན་པའི་འཁོར་གྱི་གཙོ་བོ་ཉན་ཐོས་ཆེན་པོ་བརྒྱད་ཅུ་ཞེས་གྲགས་པ་དེ་ཀུན་ཀྱང་ཕལ་ཆེར་གནས་འདིར་ཡུན་རིང་བཞུགས་པ་ཤ་སྟག་ཡིན། སངས་རྒྱས་ཀྱི་ཆོ་འཕྲུལ་ཆེན་མོ་བསྟན་པའི་གནས་ཀྱང་འདི་ཡིན། རྒྱལ་བྱེད་ཚལ་ནས་བྱང་དུ་བལྟས་ན་སོ་ཕག་གི་ལྕགས་རི་ཞིག་པོ་གངས་རྒྱུད་ལྟ་བུ་མཐོང་བ་དེ་མཉན་ཡོད་དུ་ཡོད་པའི་གྲོང་ཁྱེར་གྱི་ཤུལ་ཡིན་ཅིང། དེའི་ཤར་ངོས་ན་གྲོང་ཐོར་རེ་བ་ཞིག་མཐོང་བ་དེ་ཤར་གྱི་ཀུན་དགའ་ར་བའི་ཤུལ་ཡིན་ནམ་ཟེར། དེས་ན། མཉན་ཡོད་འདི་ནི་རང་རེ་སངས་རྒྱས་པ་ཀུན་གྱིས་མཐོང་ན། སྟོན་པའི་མཛད་རྗེས་ཀུན་ལ་དྲན་གསོས་ཐེབས་པའི་གནས་ཡིན་པས་ཅིས་ཀྱང་མཇལ་བའི་ཐབས་ལ་བརྩོན་པར་རིགས་སོ། སྟག་ལྷ་ད་ལྟ་རྒྱ་གར་ནང་གི་གནས་ཆེན། སཱར་ནཱཐ་དང། རྩྭ་མཆོག་གྲོང། Lumbini། དང། མཉན་ཡོད་བཅས་ཀྱི་གནས་བཤད་དེ་མཚམས་འདིར་བཞག་ཡིན། བདུན་རྗེས་མ་དེར་རྒྱ་གར་ནང་གི་གནས་ཁོངས་ནས། ལྷ་བབས་ཀྱི་གནས་དང། ཀོ་ཤམ་བི། སང་ཇི། ཨེ་ལོ་རཱ་དང་ཨ་ཇན་ཏ་སོགས་པའི་གནས་བཤད་མུ་མཐུད་སྙན་སྒྲོན་ཞུ་གི་ཡིན་པས། དེ་དོན་གསན་རྒྱུ་མ་བསྙེལ་བར་གནང་རོགས་གནང། ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེ་བསྟན་འཛིན་པདྨ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནཱ་ཏཱ་ལན་གྱི་རྒྱལ་ས་ཨམ་སི་ཏར་ཌམ་ནང་གི་བོད་མི་རྣམས་ལ་བོད་དོན་གཏམ་བཤད་གནང་བ་དང་ཕྱི་རྒྱལ་གསར་འགྱུར་ལས་ཁང་བཅར་འདྲི་དང་ལེན་གནང་བ། བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་ཐུག་འཕྲད་གནང་བ་སོགས་འཚམས་འདྲི་ཁག་ལེགས་པར་གྲུབ་འདུག་དེ་ཡང་སྲིད་སྐྱོང་མཆོག་གིས་ཕྱི་ཟླ་གཉིས་པའི་ཚེས་བཅུ་གཉིས་རེས་གཟའ་ལྷག་པའི་སྔ་དྲོ Swiss གྲོང་ཁྱེར Geneva ནང་གི Brazil UOL ཞེས་པའི་གསར་འགྱུར་ལས་ཁང་གི་གསར་འགོད་པ Jamil Chade ཞུ་བའི་བཅར་འདྲི་དང་ལེན་གནང་བ་དང། དེ་རྗེས Netherlands ནང་གི་བོད་དོན་དང་འབྲེལ་བ་ཡོད་པའི་ཚོགས་པ་ཁག་བཅུ་དྲུག་གི་ལྷན་དུ་ཉིན་གུང་གི་གསོལ་ཚིགས་དང་བསྟུན་མཇལ་འཕྲད་ཀྱིས་བོད་དོན་སྐོར་བཀའ་མོལ་གནང་བ་དང། དེ་ནི་སྦེལ་ཇམ་གྱི་རྒྱལ་ས་སྦེར་སཱལ་དུ་ཡོད་པའི་སྦེར་སཱལ་བོད་སྐུ་ཚབ་དོན་གཅོད་ཁང་དང་ནཱ་ཏཱ་ལན་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ནཱ་ཏཱ་ལན་བོད་རིགས་སྤྱི་མཐུན་ཚོགས་པ་བཅས་ཟུང་འབྲེལ་གྱིས་གོ་སྒྲིག་ཞུས་པ་ཞིག་ཡིན་ཞིང་སྲིད་སྐྱོང་མཆོག་གིས་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་སྐུ་ཚབ་རྣམས་ཀྱིས་བོད་ཀྱི་རྩ་དོན་ཐོག་ལ་ལྷག་བསམ་རྣམ་དག་གིས་མུ་མཐུད་ནས་རྒྱབ་སྐྱོར་གནང་བར་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུས་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ཁྱབ་ཁོངས་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུ་སྦེལ་ཇམ་ནང་རྟེན་གཞི་བྱས་པའི་བཀའ་བརྒྱུད་ཡོན་ཏན་རྒྱ་མཚོ་གླིང་དུ་འཚོགས་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་ཁྱབ་ཁོངས་སུ་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུ་ཡུ་རོབ་སྦེལ་ཇམ་གྱི་གྲོང་ཁྱེར་ཧུ་ཨི་ནང་རྟེན་གཞི་བྱས་པའི་བཀའ་བརྒྱུད་ཡོན་ཏན་རྒྱ་མཚོ་གླིང་དུ་འདི་ཚེས་ཉི་ཤུ་རྩ་བདུན་ནས་ཉི་ཤུ་རྩ་དགུ་བར་ཉིན་གྲངས་གསུམ་རིང་འཚོགས་གནང་འདུག། མེས་དབོན་གཙུག་ལག་སློབ་གྲྭའི་སློབ་དགེ་རྣམས་ལ་བཙན་བྱོལ་བོད་མིའི་གཞི་རིམ་ཤེས་ཡོན་སྲིད་བྱུས་ལག་བསྟར་བྱེད་ཕྱོགས་ཀྱི་ཟབ་སྦྱོང་གནང་བ་མཇུག་བསྒྲིལ་ཡོད་ཀྱང་ཤེས་རིག་བཀའ་བློན་མཆོག་གིས་མ་འོངས་པར་དེ་ལྟར་ཟབ་སྦྱོང་གོ་སྒྲིག་གནང་རྒྱུ་གལ་འགངས་ཆེན་པོ་ཡིན་པའི་འབོད་སྐུལ་གནང་འདུག། ཨ་མེ་རི་ཀ་དང་དབྱིན་ཡུལ་རྒྱལ་ཁབ་གཉིས་ཀྱིས་ཧོང་ཀོང་གི་རྒྱལ་ཡོངས་བདེ་འཇགས་ཁྲིམས་གཞི་གསར་པ་ཞིག་བཏོན་ཡོད་པ་དེར་སྐྱོན་བརྗོད་གནང་འདུག་རེས་གཟའ་ལྷག་པའི་ཉིན་ཨ་མི་རི་ཀ་དང་དབྱིན་ཡུལ་གྱི་རྒྱལ་ཁབ་གཉིས་ཀྱིས་ཧོང་ཀོང་གི་ཁྲིམས་གསར་པ་གཏན་འབེབས་བྱས་པ་དེས་དཔལ་འབྱོར་ལྟེ་གནས་ཀྱི་རང་དབང་ལ་ཚོད་འཛིན་བྱེད་ཀྱི་ཡོད་པའི་སྐྱོན་བརྗོད་གནང་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུས་མཁན།